ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ། རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དང་པོའི་ཚེས་བཅུ་གཉིས། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས། རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་དགོངས་པ་རྫོགས་པའི་རྗེས། བོད་ཀྱི་རྒྱལ་ཚབ་སུ་བསྐོ་བཞག་བྱ་མིན་གྱི་རྩོད་གླེང་དང། དེ་བཞིན་སྐུ་བཅར་སོགས་མི་སྣར་ཕམ་ཉེས་བྱུང་ཡོད་པ་སོགས་ཀྱི་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www།

ལ་འོ་བཀྲ་ཤིས་བདེ་ལེགས་སྒྲོལ་དཀར་ལགས། ལ་འོ། ད་ང་ཚོས་ཡང་ལེ་ཚན་གོང་མའི་ནང་ལོགས་ལ་གཙོ་བོ་ངོ་སྤྲོད་ཞུ་ཡག་དེ་ཡིན་པ་ཡིན་ན་ཨ་ནི་རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་མཆོག་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་གནང་བ་དང་ཨ་ནི་དམིགས་བསལ་ད་ཞལ་གདམས་གཅིག་ཡོད་དུས་ཨ་ནི་ཞལ་གདམས་ཀྱི་ད་ནང་དོན་དང་འདི་ག་ཨ་ནི་ངོ་སྤྲོད་ཞིབ་ཚགས་པོ་ཅིག་ཞུ་ཡག་བྱུང་བྱས་ཙང་འདི་ནས་བྱས་ད་མུ་མཐུད་པའི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་གནང་བའི་རྗེས་ལ་ཡིན་པ་ཡིན་ན་སྐབས་དེ་དུས་ད་ཞིབ་བརྒྱུད་ནི་དབུ་འཛུགས་གནང་ཡ་དང་དེ་ག་ནང་བཞིན་རྒྱལ་ཚབ་ནི་སུ་བསྐོ་མིན་གྱི་ཐོག་ལ་ཡིན་ནའི་ལས་ཡང་རྩོད་གླེང་ཁ་ཅིག་བྱུང་ཡོད་དུས་སྟོབས་ལགས་ཡང་སྐབས་དེ་དུས་ད་གནས་སྟངས་ཡང་རྩོད་གླེང་ཆེ་ཤོས་དེ་ག་འདྲས་སེ་བྱུང་ཡོད་རེད་ད་ད་ལྟ་ལོ་རྒྱུས་ཀྱི་ཐོག་ལ་ང་ཚོས་འདུག་སེ་ཤེས་རྟོགས་བྱས་པའི་བརྒྱུད་རིམ་ནང་ལ་ཡིན་ན་ནི་རྒྱལ་བ་རིན་པོ་ཆེ་ད་སྐབས་དེ་དུས་གློ་བུར་དུ་ནི། དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་གནང་བ་རེད། འདི་ནས་སྔོན་ལ་ཡང་ཞིབ་བརྗོད་ཞུ་ཡག་ཅིག་ཅིག་དབུ་འཛུགས་གནང་ཡོད་ཟེར་བ། ལ་འོ་བྲོ་བ་ལ་དན་ད་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་ཚར་བའི་རྗེས་ལ་ད། ནམ་རྒྱུན་གྱི་འགྲོ་ལུགས་འགྲོ་སྟངས་ཟེར་དགོས་རེད་དེ་འདྲས་བྱས་རྗེས་ད། བར་སྐབས་ཤིག་ནས་བྱས་རྗེས་ཨ་ནི། རྒྱལ་ཚབ་ཀྱི་གཅིག་ལམ་ལུགས་དར་བ་སོང་ཙང་ཨ་ནི་རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་རྗེས་ད་རྒྱལ་ཚབ། གཅིག་ཡ་ཚབ་གཅིག་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཨཱ་ནི་ག་ས་ན་འཁྲུངས་ཡས་དང་ཨཱ་ནི་གསེར་ཁྲིར་མངའ་གསོལ་ཞུས་རྗེས་ཨཱ་ནི་ཆབ་སྲིད་ཀྱི་ཐུགས་འགན་མ་བཞེས་བར་དུ་རྒྱལ་ཚབ་ཀྱིས་གཅིག་སྲིད་སྐྱོང་གནང་ཡས་ཀྱི་ད་ལམ་ལུགས་ཅིག་ཆགས་བསྡད་ཡོད་རོ། བྱས་ཙང་ད་རྒྱལ་བ་རིན་པོ་ཆེ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་རྗེས་གསུམ་སོ་གསུམ་ལོ་ལ་མྱ་ངན་ལས་འདས་རྗེས་ད་ཡང་སྲིད་མ་ཕེབས་བར་དུ་རྒྱལ་ཚབ་དེ་སུ་བསྐོ་ག་ཟེར་དེ་གི་ཐོག་ལ་དུས་སྐབས་དེའི་སྐབས་སུ་ད་མཐོ་རིམ་གྱི་མི་སྣ་ལོ་གཅིག་ནང་དུ་ད་དབང་ཆ་ཆེ་ཤོས་དང་འགན་བཟུང་མཁན་ལོ་གཅིག་སྐབས་དེ་དུས་སྲིད་བློན་དེ་བླངས་དུས་སྐུ་མཁར་དབང་བཅུ་བཞི་ཉིན་གཅིག་ཡོད་རེད་བ། དེ་རྒྱལ་བ་རིན་པོ་ཆེ་གི་ཨ་ནེ་ད་སྐུ་ཚ་ལ་ཆགས་བསྡད་ཡོད་རེད། ཨ་དེ་ག་ནང་བཞིན་གྱི་ད་དབང་ཤུགས་ཆེ་ཤོས་ཀྱི་མི་སྣ་གཅིག་སྤྱན་གསལ་ཐུབ་བསྟན་ཀུན་འཕེལ་ལགས་ཟེར་སྐབས་དེ་དུས་ད་རྒྱལ་བ་རིན་པོ་ཆེ་འཚོ་ཞིང་བཞུགས་པའི་སྐབས་སུ་དབང་ཤུགས་ཆེན་པོ་ཞེ་བོ་ཅིག་ཆགས་དེ་ཅིག་ག་ཟེར་ན་ད་ཧ་ལམ་རྒྱལ་བ་རིན་པོ་ཆེའི་བཀའ་ཡིན་པ་དང་ཀུན་འཕེལ་ལགས་བཀའ་ཡིན་པ་ག་རེ་མེད། དབྱེ་བ་མ་ཆོད་ཡག་གི་དེ་འདྲའི་གི་ཅིག་ཅིག་ད་ཨ། གཅིག་ནས་སྐུ་བཅར་ཡིན་པ་དང་གཉིས་ནས་ད་དུས་སྐབས་དེའི་སྐབས་སུ་རྒྱལ་བ་རིན་པོ་ཆེ། ཐུགས་ཞེ་བོ་མཉེས་པོ་གནང་གི་ཡོད་པ་དང་ནི་མཚན་ཤུགས་ཞེ་བོ་ཞིག་ཡོད་པ་བྱས། དེ་ག་ནང་བཞིན་གྱི་དུས་སྐབས་དེའི་སྐབས་སུ་གཅིག་ང་རང་ཚོ་ཡོངས་གྲགས་ཀྱིས་ནི་རྩིས་དཔོན་ལུང་ཤར་རྡོ་རྗེ་ཚེ་རྒྱལ་ཞུ་མཁན་ཁོ་རང་གཞི་རྩའི་གི་རྩིས་དཔོན་རེད་དེ་ཡིན་ན་རྒྱལ་བ་རིན་པོ་ཆེའི་སྐུ་བཅར་དེ་འདྲ་གནང་ཨ་ནི་ཕྱི་ལོགས་གི་གནས་ཚུལ་དེ་ཚོ་ད། དུས་སྐབས་དེའི་སྐབས་སུ་ཁོ་རང་མཁྱེན་པ་ཆེ་ཤོས་ལ་དེ་འདྲ་བྱས་རྗེས་རྒྱལ་བ་རིན་པོ་ཆེ་གི་ཆབ་སྲིད་དང་འབྲེལ་བའི་གནད་དོན་ཐོག་ལ་ཞེ་བོ་ཞིག་བཀའ་འདྲི་དགོངས་སྐོར་དེ་འདྲ་མང་པོ་ཞིག་ཞུས་གནང་གི་ཡོད་པ་སོང་ཙང་ཁོ་རང་ཡང་མཚན་ཤུགས་ཆེན་པོ་ལ་ཅིག་ཆགས། ཨ་དེ་ག་ནང་བཞིན་གྱི་བཀའ་ཤག་ངོས་ལ་ནི་སྐབས་དེ་དུས་ད་ཡུན་རིང་པོ་ཧ་ལམ་ཆིག་སྟོང་དགུ་བརྒྱ་བཅོ་བརྒྱད་བཅུ་དགུ་དེ་འདྲའི་གཡས་གཡོན་ནས་བྱས་རྗེས་ད་བཀའ་བློན་གྱི་ཐུགས་འགན་བཞེས་མྱོང་མཁན་ཨ་ནི་ཁྲི་སྨོན་ནོར་བུ་དབང་རྒྱལ་ཞུས་ཏེ་བྱས་རྗེས་ད་མཐོ་རིམ་གྱི་མི་སྣ་ལོ་གཅིག་དེ་ཚོ་ཞིག་གི་ཆགས་བསྡད་ཡོད་རེད། ད་གང་བྱས་འགྲོ་སྟངས་རང་བྱས་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་པ་ཡིན་པ་སོང་ཙང་རྒྱལ་ཚབ་ཅིག་བསྐོ་དགོས་དུས་སྐབས་སུ། དུས་སྐབས་དེའི་སྐབས་སུ་ད་རྒྱལ་ཚབ་དེ་སུ་བསྐོས་ག་སུ་བསྐོས་གི་མིན་པ་དང་ག་འདྲས་བསྐོས་ག་བསྐོས་གི་མིན་པ་ཟེར་དེ་དང་འབྲེལ་བྱས་ད་སོ་སོའི་གི་དབང་ཆ་ཕྱོགས་གཏོགས་བྱས་དང་ཡ་གཅིག་མཐོ་གནོན་བྱས་དང་འདི་འདྲས་གི་ཆབ་སྲིད་གི་ད་རྙོག་གླེང་ཅིག་གི་ནང་ལ

རྩེ་སྡེ་དྲུང་སོགས་ནས་བཀའ་བསྡུར་གྱིས་སྔར་ལམ་ཡིག་ཆ་ཁག་ལ་གཟིགས་ཚུལ་དང་འབྲེལ་ཕུར་ལྕོག་ཡོངས་འཛིན་རིན་པོ་ཆེ་མཚན་ཞབས་སྟག་བྲག་རིན་པོ་ཆེ་རྒྱལ་དབང་ཆོས་རྗེ་ཀེའུ་ཚང་རིན་པོ་ཆེ་གླིང་རིན་པོ་ཆེ་ཁྲི་བྱང་རིན་པོ་ཆེ་རྣམས་ལ་དགོངས་སྐོར་ཞུས་ཏེ་ད་རྒྱལ་བ་རིན་པོ་ཆེའི་སྐུ་གདུང་གདུང་ཁྲུས་ཞུ་སྟངས་སྐོར་རེད་དེ་ག་གཞུང་ཞབས་ཀྱིས་མཚོན་ལྷ་ཞོལ་མི་མང་གིས་གདུང་མཇལ་གནང་ཕྱོགས་གཞན་ཡང་རྒྱ་ཁྱབ་ཡོངས་ལ་དགོངས་རྫོགས་མཆོད་སྤྲིན་སྒྲུབ་ཕྱོགས་སོགས་བཀའ་བསྡུར་མཛད་དེ་སར་དགོངས་རྫོགས་མཆོད་སྤྲིན་དོ་དམ་བསྐོ་གཞག་སོགས་ཀྱི་ཐོག་བྲེལ་དང། ཐུགས་ངལ་ཆེན་པོའི་ངང་ནས་གནས་པའི་སྐབས་སུ་བོད་ལྗོངས་ཚོགས་འདུ་ཧྲག་བསྡུས་རྒྱས་པ་ལྷན་ཚོགས་བྱས་ནས། ད་ནི་ཆབ་སྲིད་ཀྱི་ཐུགས་འགན་བསྐྱེད་བཞེས་གནང་མཁན་སུ་འོས་གང་གབ་ཇི་ལེགས་གྲོས་བསྡུར་བྱེད་སྐབས། ལ་ལས་སྐྱབས་མགོན་རྒྱལ་བའི་རྒྱལ་ཚབ་སྔར་ལམ་ལྟར་བླ་སྤྲུལ་ཞིག་དགོས་ཚུལ་དང། ལ་ལས་སྐུ་བཅར་ཐུབ་བསྟན་ཀུན་འཕེལ་ལགས་སྲིད་སྐྱོང་ལྟ་བུར་འོས་ཚུལ། ཁ་ཅིག་གིས་སྲིད་བློན་གླང་མདུན་ལ་ཕྱག་རོགས་སུ་སེར་སྐྱ་སུ་འོས་ཤིག་བསྐོ་གཞག་གནང་སྟེ་རྒྱལ་ཚབ་ཟུར་དུ་མི་དགོས་པ་སོགས་རང་རང་གི་འདོད་ཕྱོགས་མང་པོ་གླེང་སར་ད་འདུག་སེ་བསྡད་པའི་སྐབས་ལ་ད་འདི་བྱེད་དགོས་པ་རེད། གྲོང་དྲག་དམག་སྒར་ནང་ལ་དཀྲུག་ཤིང་ཞིག་སླེབས་པ་རེད། སུས་སླེབས་པ་ཡིན་མེད་ནི་ང་ཚོར་ཞུ་རྒྱུ་གལ་མེད། བོད་ཀྱི་ནང་སླེབས་ནས་ད་གྲོང་དྲག་དམག་མི་དེ་གའི་དེ་ག་མི་ཚང་ཕྱུག་པོའི་ཕྲུ་གུ་ཤ་སྟག་བྱས། ཁོང་ཚོ་ཡི་གེ་དཀའ་ལས་ཁ་བདེ་བས་དཀའ། ལན་གྱིས་ཇོ་ནི་ཁྱེད་རང་ཚོ་གྲོང་དྲག་དགོངས་པ་ཞུས་ན་དུས་སྐབས་འདིའི་སྒང་ནས་དགོངས་པ་ཞུ་དགོས་རེད། ཅི། ཁྱེད་རང་ཚོ་དགོངས་པ་རག་ཡག་གི་ད་དུས་སྐབས་ཡོང་ཡ་ཡོག་མ་རེད་འདིའི་སྒང་ནས་དགོངས་པ་ཞུ་གི་ཡིན་ན་དགོངས་པ་རག་གི་རེད་སེམས་ཅི་བྱས་ཨ་ནི་གྲོང་དྲག་དེ་ཚོ་གང་ག་སྐྱིད་པོ་སྡོད་ཉན་ཤ་སྟག་སོང་ཡ་གིའི་ནང་ལ་ཁྲིམས་འཁྱེར་ནས་སྡོད་འདོད་མེད་པ་ད་ཁ་ཐུག་ཁེ། ཡ་ཨ་ནི་རྫོབ་རྫོབ་རྫོབ་ཚོགས་འདུ་ཚོགས།

འདི་ཞུས་ཙང་བཀའ་ཤག་ནས་ད་འདི་འདྲའི་བྱེད་ཡག་དུས་ཚོད་སླེབས་ཡོག་མ་རེད། ད་ལྟ་སྐུ་སྲུང་དམག་སྒར་ལ་དམག་མི་ཆིག་སྟོང་ལྔ་བརྒྱ་ཐམ་པ་ཡོག་རེད། འདི་ཕྱིར་གླེང་བྱས་ནས་ཕྱེད་ཀ་ཡར་བཏང་བཞག་ན་འདིའི་མི་འགྲིག་གི་སྐད་མི་འདུག་ཟེར་ནས་དམག་མི་བཏང་རེད། ད་དེའི་བཀའ་ཤག་ནས་བཀའ་བསྒྱུར་ཅིག་གནང་ཡོག་རེད། གྲོང་དྲག་དམག་སྒར་ནང་ལ་གློ་བུར་ལ་ཨ་ནི་མི་རབས་འདི་འདྲའི་ཡོང་ཚེ་འདི་ཅིག་མཐོང་གསོད་རྐྱང་བྱེད་ཞུ། རྦད་གསོད་རྐྱང་བྱེད་ཟེར་ནས་བཀའ་ཞིག་བཏང་ཡོག་རེད། བྱས་ཙང་ཨ་ནི་ཁོང་ཚོའི་དམག་མི་མེ་མདའ་ཉོབ་ད་ཁོང་ཚོ་མི་ནག་ལྷས་ས་ནས

སྲིད་བློན་ཀོ་ཡ་ཀི་ཆི་དེ་བྱུང་བའི་སྐབས་ལ། སྲིད་བློན་ཀོ་ཡ་ཀི་ཆི་བྱེད་ཀྱི་ཡོད་མ་རེད། ཨ་ལེ་སྔོན་ལ། རྒྱལ་བ་རིན་པོ་ཆེའི་སྐུ་གཤེགས་པའི་སྐོར་དེ་ང་ཚོས་གོ་མ་བྱུང་ཟེར་བ་ཚོགས་འདུས་གོ་མ་བྱུང། འདི་དྲི་བ་བྱས་པ་ཡོད་ཟེར་བ་རེད། སྔོན་ལ། རྒྱལ་བ་རིན་པོ་ཆེའི་སྐུ་གཤེགས་སྟངས་ག་འདྲས་བྱུང་བ་ཡིན་དང། ཨ་ནི། བཀའ་ཤག་གིས་དང་སྲིད་བློན་གྱིས་ཏན་ཏན་མཁྱེན་གྱི་ཡོད་མདོག་ཁ་བོ་རེད། མཁྱེན་བྱུང་ང་ཚོས་དྲིས་པའི་སྐབས་ལ་ང་ཚོས་ཤེས་མ་བྱུང་གསུངས་ཡོག་རེད། ང་ཚོས་ཚེས་པ་ཉི་ཤུ་རྩ་དྲུག་གི་ཉིན་ག་དེ་ནས་གོ་ཐོས་བྱུང་མ་གཏོགས་ཤེས་མ་བྱུང་གསུངས་ཡོག་རེད། ཨ་ནི།

ནམ་ཀྱང་པད་བཀའ་ཤག་ཇི་ལྟར་ཞུ་འགྱུར་བ་བྱུང་མ་སོང། ཨ་ནི་ཤིང་སྙུང་ལུགས་སྙུང་སྟངས་འདི་འདྲ་ཡིན་ཟེར་ཤིང་ཡང་པ་སྐུ་བཅར་ལ་ད་ཁ་བརྡ་ཡོག་མ་རེད་ད་ལན་མ་ད་ངའི་ཁ་ཅིག་མ་གཏོགས་ཅིག་གཞན་དག་གི་ད་གལ་ཡོག་མ་རེད་དེ་ཡིན་ནི་ད་རྒན་ལགས་གཉིས་འདོད་ཙང་རྐྱེན་ཇི་འདྲས་བྱས་ནས་ཨ་ནི་སྐུ་བཅར་ཞབས་ཕྱི་ཚོ་ལ་དོ་དམ་བྱས་སྐུ་བཅར་བྱས་ད་ལྟ་བཀྲ་ཤིས་དོན་གྲུབ་ལགས་ཟེར་མཁན་འདི་བྱས་དེའི་སྐུ་བཅར་རང་རེད་བཀྲ་ཤིས་དོན་གྲུབ་ལགས་ཨ་ནི་ཨེམ་ཆི་འདི་བྱམས་པ་ཡིན་ན་ཅིག་ཡོད་བྱམས་པ་ལགས་བྱས་ཨ་ནི་འདི་བྱས་ཁ་སང་གནས་ཆུང་སྐུ་རྟེན་བཅས་གང་ག་ཨ་ནི་དོ་དམ་བྱས་པ་རེད། ལོང། སྟོབས་ལགས་བྱས་ཙང་དེ་ཡིན་དུས་གནས་སྐབས་དེ་དུས་ཀྱི་རྙོག་དྲ་དེ་ཕྱོགས་གཅིག་རང་གི་རྙོག་དྲ་ཅིག་ཆགས་ཀྱི་ཡོད་ས་མ་རེད་ཕྱོགས་མང་པོ་གཅིག་ནས་ད་ཡང་རྙོག་དྲ་ཅིག་ཡོང་གི་ཡོད་ས་རེད་པ་ནང་ཁུལ་གྱི་རྩོད་གླེང་ཅིག་རེད་སྒྲོལ་དཀར་ལ་ད་ཡོང་ལུགས་ཅིག་ག་འདྲ་ཡོང་གི་ཡོད་རེད་ཟེར་ན། རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་འཚོ་ཞིང་བཞུགས་པའི་སྐབས་སུ། སྐུའི་ཉེ་གནས་བབ་ལུགས་དེ་མ་སོང་ན

ཆབ་སྲིད་ལ་ཐེ་ཇུས་ཤུགས་ཆེ་བོ་ཡོད་པ་མ་ཚད་བཀའ་ཤག་ལ་ཕེབས་ཡོང་དུས་སྐབས་སུ་ཧ་ལམ་བཀའ་བློན་ལ་མཚམས་མཚམས་བཀའ་བློན་པའི་ཡར་སྐུ་བཞེངས་ལ་ཡོད་ལ་གི་འདུག་ཨ། ད་དངོས་གནས་བྱས་ན། ཆབ་སྲིད་ཀྱི་དབང་ཆ་འཁྱེར་མཁན་ཤུགས་ཆེ་ཤོས་དེ་སུ་རེད་ཟེར་ན་རྒྱལ་བ་རིན་པོ་ཆེའི་འོག་ལ་བཀའ་ཤག་དེ་རེད་པ་ཆབ་སྲིད་ཀྱི་འགན་གཙོ་བོ་འཁྱེར་མཁན་དེ་རྦད་དེ་ཞི་དྲག་གཉིས་ཆ་གི་འགན་འཁྱེར་མཁན་དེ་བཀའ་ཤག་དེ་རེད་པ་རེད་རེད། སྐུ་དབང་ཤུགས་ཆེ་བོ་དང་གཅིག་འགྲོ་སྟངས་ལ་མཐོན་པོ་ཞེ་པོ་རེད་པ། ད་ཡིན་པ་ཡིན་ན་ལ་རྒྱལ་བ་རིན་པོ་ཆེའི་ག་རེ་ཟེར་ན་འོག་ལ་ཡོད་ཀྱི་སྐུ་བཅར་དེ་ད་རྒྱལ་བ་རིན་པོ་ཆེ་ལ་སྐུ་ཡི་ཞབས་ཕྱི་ཞུ་མཁན་རེད་མ་གཏོགས་བཀའ་ཤག་གི་ཐོག་ལ་ཅིག་ཆབ་སྲིད་ཀྱི་ཐོག་ནས་ཞེ་དྲག་ཅིག་ག་རེ་ཟེར་ན་ཕ་ཐེ་ཇུས་ཅིག་བྱས་ན་འགྲིག་གི་མེད་སྐྱོ་སུ་རེད་བ་ཡིན་ན་ལ་དེ་དུས་སྐབས་དེའི་སྐབས་སུ་སྐུ་བཅར་དེ་མཚན་སྙན་གྲགས་རྒྱས་པོ་སྐུ་བཅར་ཐུབ་བསྟན་ཀུན་འཕེལ་ལགས་ཞུ་དགོས་རེད་བ་མཚན་སྙན་གྲགས་ཞེ་པོ་རྒྱས་པོ་བྱས་ཨ་ཉེ་གནས་ག་རེ་ཟེར་ན་སྐུ་བཅར་དེ་བོད་གཞུང་གི་སྐུ་དྲག་མ་རེད་པ། གཞུང་ཞབས་རང་མ་རེད་པ། རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་ཚར་བ་ཡིན་པ་ན་ད་སྐུ་བཅར་ལས་ཀ་ཡོད་མ་རེད་ཁོ་རང་ག་པར་འགྲོ་གི་ཡོད་ན་དེ་མར་འགྲོ་འགྲོ་རེད་དཔེ་ཆ་བཤད་ན་ང་ཚོས་སྐུ་བཅར་ཐུབ་བསྟན་ཀུན་འཕེལ་ལགས་དེ་སྐབས་དེ་དུས། སྙེ་མོ་ནས་བྱས་སྙེ་མོ་ནས་ཡར་ག་རེ་ཟེར་ན་ད་ཨེ་ཕྲུག་དང་སྙེ་ཕྲུག་ཟེར་ནོར་བུ་གླིང་ག་ལ་ག་རེ་ཟེར་ན་ད་བོད་པའི་གི་ཡིག་གཟུགས་བཀའ་བསྟན་བྲིས་མཁན་དང་ཡིག་གཟུགས་དེ་འདྲ་བྲིས་མཁན་དང་ལྷག་པར་དུ་གཞུང་གི་ག་རེ་ཟེར་ན།

ད་རྒྱལ་བ་རིན་པོ་ཆེ་སྐུ་མྱ་ངན་ལས་འདས་ན་ཁོ་ལ་ག་ག་ཡང་ཡོད་པ་མ་རེད་ཅིག་ག་རེ་ཟེར་ན་ད་གཞུང་གི་གི་ཐོབ་ཐང་དང་གཞུང་གི་དབང་ཆ་སྐུ་དྲག་རྒྱུད་པ་སྐུ་དྲག་མ་རེད་པ། དེ་འདྲས་བྱས་ན་གཞུང་གི་ཐོབ་ཐང་དང་དབང་ཆ་ག་ཡང་མ་རེད་འདི་ཡི་གིས་གནད་དོན་རྒྱལ་བ་རིན་པོ་ཆེ་འཚོ་ཞིང་བཞུགས་པའི་སྐབས་སུ་སྐུ་བཅར་དེ་འདྲའི་གི་ཤུགས་ཆེ་བོ་ཞེ་པོ་ཅིག་ཡོད་རེད། ད་གཉིས་པ་དེ་ག་རེ་ཟེར་ན་རྩིས་དཔོན་ལུང་ཤར་རྡོ་རྗེ་ཚེ་རྒྱལ་འདི་ཨ་ནི་ག་རེ་ཟེར་ན་དབྱིན་ལན་དང་ད་དེ་ཚོ་ལ་ཕར་ང་ཚོའི་གི་སྐུ་ཕྲེང་བཅུ་གསུམ་པའི་གི་ཨ་ནི་ཅིག། ཕྱི་ལོགས་ལ་སློབ་སྦྱོང་བྱེད་མཁན་བུ་ཕྲུག་བཞི་ཅིག་དབྱིན་ཇི་ལ་བཏང་གནང་རོགས་དེ་ཚོའི་གུས་ཚུགས་སྣོན་ཞིག་ག་བཏང་གནང་དུས་སྐབས་སུ་ཨ་ལུང་ཤར་དབྱིན་ཇི་དང་ཧྥ་རན་སི་དང་འདི་ཚོ་འཇར་མ་ནི་དེ་ཚོ་ཨི་ཊ་ལི་དེ་ཚོ་རྒྱལ་ཁབ་མང་པོ་ཞིག་ལ་ཕར་ཕེབས་བྱས་ནུབ་ཕྱོགས་པའི་དམངས་གཙོའི་འགྲོ་སྟངས་དང་ནུབ་ཕྱོགས་པའི་ཆབ་སྲིད་འགྲོ་སྟངས་དེ་ད་སྐབས་དེ་དུས་ཙམ་པར་བོད་ཀྱི་མཐོ་རིམ་སྐུ་དྲག་ནང་ནས་བཤད་ན་ད་ཨ་ལུང་ཤར་གྱི་གོང་ལ་ཡོད་པ་མ་རེད། བྱས་ཙང་དེ་འདྲ་ཡིན་དུས་སྐབས་སུ་རྒྱལ་བ་རིན་པོ་ཆེ་གིས་ནམ་ཞག་རྒྱུན་དུ་ལེགས་བཅོས་གནང་ཡས་དང་འབྲེལ་བའི་གི་གནད་དོན་ཐོག་ལ་ལུང་ཤར་ལ་ཞེ་པོ་བཀའ་འདྲི་གནང་གི་འདུག་པ། དཔེ་ཆ་བཤད་ན་བཀའ་ཤག་དེ་ཚོ་དྲུང་སྤྱི་གླིང་ག་འདྲ་བཏང་ཡོང་དུས་སྐབས་སུ་ལུང་ཤར་ལ་དམིགས་བསལ་གྱི་གུར་ཅིག་རྒྱག་སྲོལ་ཡོད་རེད་ཟེར་དེ་ལ་མིང་ཁོ་རང་ལ་ལུང་ཤར་ཨུ་གུར་སི། ལུང་ཤར་ག་རེ་ཟེར་ཨོ། ན་ག་རེ་ཟེར་ན་དབུ་གུར་ཟེར་འདུག་ད་རྒྱལ་བ་རིན་པོ་ཆེ་མར་གླིང་ག་བཏང་དུས་སྐབས་སུ་གླིང་ག་གསེང་དེ་འདྲ་རྒྱལ་བ་རིན་པོ་ཆེ་མར་བཀའ་ཡིག་དེ་འདྲ་ཕེབས་པ་ཡིན་ན་ཨ་ནི་ལམ་སང་ལུང་ཤར་ཨ་ནི་དམིགས་བསལ་གྱི་གུར་དེ་ལ་འཛུལ་བྱས་ཨ་ནི་རྒྱལ་བ་རིན་པོ་ཆེ་གིས་ཡར་མར་བཀའ་གནང་རྒྱུ་དེ་ཚོ་ལ་ཡར་དམིགས་བསལ་གྱི་ལམ་སྟོན་སློབ་སྟོན་དེ་འདྲ་ཞུ་དགོས་ཡས་ཕུལ་དགོས་ཡས་འདུག་ཡ་དེ་འདྲ་ཞིག

ད་རྒྱལ་བ་རིན་པོ་ཆེ་ཞིང་ལ་ཕེབས་པ་དང་ཁོ་གཉིས་ནམ་ཞག་རྒྱུན་དུ་འཐོར་ནུས་ཡོད་པ་དེ་དཔེ་བཤད་ན་ལུང་ཤར་གྱིས་ཀུན་འཕེལ་ལགས་ལ་ཅིག་ཕར་གནོད་སྐྱལ་ཡས་ཀུན་འཕེལ་ལགས་ཀྱིས་ལུང་ཤར་ལ་ཚུར་གནོད་སྐྱལ་ཡས་ཀྱི་ཁོ་རང་ཚོ་དེ་འདྲས་མང་པོ་བྱས་བྱས་ཧ་ལམ་མཚམས་མཚམས་རྒྱལ་བ་རིན་པོ་ཆེ་སྐུ་ལས་ཁག་པོ་ལུས་དང་བཟོས་ཀྱི་གཞི་དེ་འདྲ་ཆགས་འགྲོ་གི་འདུག་ཁོ་གཉིས་ཀྱི་ག་རེ་ཟེར་ན་ཅིག་མ་མཐུན་པའི་གི་སྒང་ག་དེ། ད་རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་ཚར་བ་ཡིན་པ་སོང་ཙང་ལུང་ཤར་གཞི་རྩའི་ག་རེ་ཟེར་ན་རྩིས་དཔོན་རེད་པ། ཀུན་འཕེལ་ལགས་ནི་ལས་ཀ་ག་ཡང་ག་ཡང་ཡོད་མ་རེད་པ།

བྱས་ཙང་གླང་མདུན་གྱི་ངོས་ནས་གཞི་རྩའི་དང་པོ་ཞིག་ལ་ཀུན་འཕེལ་ལགས་ད་གནས་བབས་མེད་པ་ཡིན་པ་ཟེར་ན་བགྲོ་ཡས་ཀྱི་ཆ་ཞིག་རང་ཅིག་ཡོད་ས་རེད། ད་ཡིན་པ་ཡིན་ན་སྐབས་དེ་དུས་གླང་མདུན་གྱིས་ད་དེ་ནས་ཀུན་འཕེལ་ལགས་དེ་ལམ་སྟོན་ལོ་དེ་འདྲ་མང་པོ་ཞུས་ཨ་ནི་ནོར་བུ་གླིང་གའི་དེ་ཚོ་ག་རེ་ཟེར་ན་དེ་ཕྱག་ལྡེ་དེ་ཚོ་ལྷག་པར་དུ་སྐུ་སྒེར་གྱི་ཕྱག་ལྡེ་དེ་ཚོ་མང་པོ་ཅིག

ད་དེའི་སྐབས་དེ་དུས་ཀྱི་ཁྲི་སྨོན་ནོར་བུ་དབང་རྒྱལ་ལ་སོགས་དུས་ཚོད་ཀྱི་བཀའ་བློན་རྒྱུན་རིང་པོ་བྱས་ཨ་ནི་ན་བ་ཅིག་འགྲོ་དགོས་པ་མ་གཏོགས། དེ་འདྲས་བྱེད་དུས་སྐབས་སུ་ད་རྒྱལ་བ་རིན་པོ་ཆེ་ཞིང་ལ་ཕེབས་པ་དང་དུས་སྐབས་དེའི་སྐབས་སུ་ཛ་དྲག་ཤོས་དེ་ག་རེ་ཆགས་བསྡད་ཡོད་རེད་ཟེར་ན། ལུང་ཤར་དང་ཁྲི་སྨོན་དང་ཀུན་འཕེལ་ལགས་གསུམ་གྱིས་ད་སུ་ཡས་ཅིག་དབང་ཆ་དེ་ཟིན་གྱི་རེད་ཟེར་སྐད་ཆ་བརྗོད་རོགས། སྐབས་དེ་དུས་ཙམ་པ་ད་གི་ང་ཚོས་ཅིག་ལྷག་བལྟས་ཀྱི་རེད་རྒྱལ་ཚབ་བསྐོས་ཡ་དེ་ལ་ཁོ་ཚོ་སུ་སླེབས་པ་ན་རྒྱལ་ཚབ་སུ་སླེབས་པ་ན་འགྲིག་ས་རེད་འགྲིག་ས་མ་རེད་ཟེར་གི་སྐབས་དུས་སྐབས་སུ་ད་ད་གི་ང་ཚོས་གོང་དུ་ཞུས་པ་ནང་ལྟར་རེད། གླང་མདུན་ཀུན་དགའ་དབང་ཕྱུག་གིས་ཉི་མ་གསུམ་ཞིག་བཞི་ཙམ་ཞིག་འགྲོ་བ་དང་ནི་ད་རྒྱལ་ཚབ་རོགས་པ་དགོས་གི་གསུངས་རེད་པ་ཨ་ཁོ་རང་ལ་རོགས་པ་དགོས་གི་གསུངས་དུས་སྐབས་སུ། བོད་ལྗོངས་ཚོགས་འདུ་དེ་ཚོ་ཚོགས་ཡོང་དུས་སྐབས་སུ་ད་ནམ་ཞག་རྒྱུན་དུ་ཀུན་འཕེལ་ལགས་ཕྱོགས་བྱེད་ཉན་ཁ་ཤས་ཡོད། དེ་ཚོས་ཀྱིས་ག་རེ་ལབ་ཀྱི་ཡོད་རེད་ཟེར་ན། ཨ་ནི། ད་རྒྱལ་ཚབ་དེ་ནམ་ཞག་རྒྱུན་དུ་རྒྱལ་བ་རིན་པོ་ཆེ་གི་ཐུགས་བློས་འགེལ་ས་དེ་སུ་ཡིན་དང་མ་ཡིན་དེ་ང་རང་ཚོས་ཀྱིས་གསལ་གསལ་ཐིང་ངེ་རེད་པ་ད་ཡིན་ཡ་དེ་ཀུན་འཕེལ་ལགས་སླེབས་དགོས་པ་རེད། ཨ་ནི། རྒྱལ་ཚབ་སྤྱན་གསལ་ཐུབ་བསྟན་ཀུན་འཕེལ་ལགས་འོས་ཤོས་རེད་ད་ཟེར་སྐབས་དེ་དུས་དཔེ་བཞག་ན་ད། ལྕང་ཅན་གུང་བསོད་ནམས་རྒྱལ་པོ་སུ་རྒྱུ་ཉེ་ཡིན་ཁོང་རང་གིས་ཡང་ཀུན་འཕེལ་ལགས་མིང་འདོན་དུ་བྱེད་ཀྱི་ཡོད་རེད་དེ་ག་ནང་བཞིན་ཀ་ཤོད་ཆོས་རྒྱལ་ཉི་མས་ཀྱིས་ཀུན་འཕེལ་ལགས་མིང་འདོན་བྱས་ཡོད་རེད་ད་རྒྱལ་ཚབ་ཀུན་འཕེལ་ལགས་སླེབས་པ་ཡིན་པ་ན་ད་ལུང་ཤར་རྒྱལ་ཚབ་ཟེར་རུང་ད་སྲིད་བློན་གླང་མདུན་གྱི་ཕྱག་རོགས་ཇོ་ར་དཔེ་བཞག་ན་སྲིད་བློན་ལས་རོགས་ལུ་ཞིག་སླེབས་པ་ན་ད་ལུང་ཤར་ཞེ་སྡང་ཚ་པོ་ཞེ་པོ་ཡོད་རེད་དེ་སྔོན་ལ་ཁོ་ཚོ་འགལ་ཟླ་ཡོད་རེད་འཆམ་གྱི་ཡོད་མ་རེད་པ་བྱས་ཙང་ད་དེ་མ་སླེབས་པའི་ཆེད་དུ་ལུང་ཤར་གྱིས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་དུས་སྐབས་དེའི་སྐབས་སུ་གདན་ས་གསུམ་དེ། ལུང་ཤར་དང་གཞི་རྩའི་གི་ལུང་ཤར་གྱིས་གདན་ས་གསུམ་ལ་ཡིད་ཆེས་ཞེ་དྲག་བྱེད་ཀྱི་མ་རེད་ག་རེ་ཟེར་ན་གདན་ས་གསུམ་དེ། གོ་མིན་ཏང་དང་ཉེ་བོ་ཟེར་ན་འདྲ། མན་ཇུ་དང་ཉེ་བོ་ཟེར་ན་རྒྱ་མི་དང་ཉེ་བོ་ལུགས་བྱེད་གོ་མཆོད་ཡོན་སྦྱིན་བདག་གི་འབྲེལ་བ་ལུགས་བྱེད་ཀྱི་ཉེ་བོ་ཅིག་བྱེད་ཀྱི་ཡོད་རེད་པ། ལམ་ལུགས་རྙིང་པ་དེ་ལ་དགའ་ཉན་རེད་པ། ཨ་ནི་ལུང་ཤར་ཡིན་པ་ན་ལམ་ལུགས་གསར་པ་དང་ཨ་ནི་སོ་སོས་ཀྱིས་རྒྱལ་ཁབ་སོ་སོས་སྐྱོང་དགོས་རེད་ཟེར་གི་བསམ་བློ་དེ་ཤུགས་ཆེན་པོ་ཡོད་རྒྱུ་རེད་ཨ་ཡིན་ན་ལ་དེ་ལ་བཀག་འགོག་ཆེད་དུ། ཀུན་འཕེལ་ལགས་ཡར་རྒྱལ་ཚབ་ལ་མ་སླེབས་ཡའི་གི་ག་རེ་ཟེར་ན་དེ་སྲིད་སྐྱོང་སྲིད་བློན་ལས་རོགས་ལ་མ་སླེབས་ཡའི་ཆེད་དུ་ཨ་ནི་ག་རེ་ཟེར་ན་འདི་གི་ལུང་ཤར་གྱིས་སུ་དང་མཉམ་འབྲེལ་བྱས་རེད་ཟེར་ན་དགོན་པ་ཁག་དང་མཉམ་འབྲེལ་བྱས་རེད་སེ་འབྲས་དགེ་གསུམ་ན་དཔེ་བཤད་ན་དུས་སྐབས་དེའི་སྐབས་སུ་འབྲས་སྤུངས་ཀྱི་སོག་སྤྱི་སོ་ཟེར་ཉན་བཟོ་འདྲ་དང་སེ་ར་གི་བྱམས་སྨོན་སྡེ་པ་དང་ཏི་ཀི་ཅག་ཟེར་ཉན་བཟོ་འདྲ་དང་བ་དེ་ཚོས་ཀྱིས་ད་དེ་ཚོ་ཏྲའི་སེ་འབྲས་ཀྱི་ནང་ལ་ཡིན་པ་དང་གྲྭ་པ་རང་དང་ཡིན་ས་མ་རེད་དེ་སྔོན་མ་གྲྭ་པ་བྱས་ད་གྲྭ་ཟུར་ཟེར་ན་འདྲ་དེ་འདྲའི་བྱས་དགོན་པའི་ནང་ལ་ཤུགས་རྐྱེན་ཞེ་པོ་འདུག་པ་ཁོ་རང་མ་རྩ་དང་ཚོང་དང་དེ་འདྲ་ཤ་ལུག་དེ་འདྲ་ག་རེ་ཟེར་ན་དགོན་པའི་ཤག་ཚང་ཡིན་ན་ལུག་དེ་འདྲའི་ཤི་དུས་དེ་ཚོ་ཁོ་ཚོའི་ཁ་ལོ་བསྒྱུར་འདུག་པ་ལུང་ཤར་གྱིས། དེ་ཚོ་དང་གྲོགས་པོ་བྱས། ག་རེ་ཟེར་ན། ལུང་ཤར་གྱི་འབབ་ཞིབ་ལས་ཁུངས་བྱེད་དུས་སྐབས་སུ་དགོན་པ་ཁག་ལ་བལྟས་བཟོ་ཅིག་ལྟ་རྟོག་ལུ་ཆེན་ཁོ་ཚོ་བརྒྱུད་ཀྱིས་བྱུང་རེད་པ། དེ་འདྲ་ལུང་ཤར་གྱི། ཨ་ནི། ཏི་ཀི་ཅག་ཟེར་ཉན་བཟོ་འདྲ་དང། བྱམས་སྨོན་སྡེ་པ་ཟེར་ཉན་སེ་སེ་ར་གི་མི་དེ་ཚོ་བྱས། ཨ་ནི་འབྲས་སྤུངས་སོག་སྤྱི་སོ་ཟེར་ཉན་དེ་ཚོ་བརྒྱུད་ཀྱིས་སེ་འབྲས་དགེ་གསུམ་གྱི་ནང་ལ་ད་ལུང་ཤར་གྱི། བསམ་བློ་ཟེར་ན་འདྲ་ལུང་ཤར་ཁོ་རང་གིས་ཅིག་ཕྱོགས་བྱེད་ཀྱི་ཡོད་རེད་འདི་དབུགས་ཡལ་གྱི། ཕྱོགས་བྱས་ཀྱི་ཨ་ནི་ཀུན་འཕེལ་ལགས་ཏག་ཏག་རྩ་མེད་བཟོ་དགོས་ཀྱི་བསམ་བློ་དེ་བཏང་གི་འདུག་ཨ། ད་དེ་བྱེད་དུས་སྐབས་སུ་ཚོགས་འདུ་ཉི་མ་གཅིག་གཉིས་གྲོལ་དུས་སྐབས་སུ་ད་རྒྱལ་ཚབ་དེ་ལ་སུ་བསྐོ་མ་བསྐོ་ལ་ཁོ་ཚོས་འགའ་ཤས་ཀྱིས་མི་སྐྱ་ཅིག་བསྐོ་དགོས་སུ་ཀུན་འཕེལ་ལགས་བསྐོ་དགོས་ལ་འགའ་ཤས་ཀྱིས་བླ་སྤྲུལ་ཞིག་བསྐོ་དགོས་འདུག་ལ་འགའ་ཤས་ཀྱིས་ཨ་ནི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གི་དགོངས་པ་ལ་ཡོད་རྒྱུ་གི་ཡོད་པ་ནང་ད་ག་རེ་ཟེར་ན་སྲིད་བློན་གཉིས་བྱེད་ན་འགྲིག་གི་འདུག་ཟེར་སྐྱ་བོ་ཞིག་དང་སེར་མོ་བ་ཞིག་ཨོ་དེ་འདྲས་བྱེད་དུས་སྐབས་སུ་ད་ལུང་ཤར་ངོས་ནས་ཀུན་འཕེལ་ལ་ཤོར་ན་ཏག་ཏག་འགྲིག་གི་ཡོད་པ་མ་རེད་དེ་འདྲ་མི་འགྲིག་དུས་སྐབས་སུ་ཨ་ནི

དེ་འདྲས་ཅིག་བཤད། ཨ་ནི། དེ་བཤད་དུས་སྐབས་སུ། སུས་བཀག་གི་ཡོད་རེད་ཟེར་ན། ཀུན་འཕེལ་ལགས་དེ་ག་རེ་ཟེར་ན་རྒྱལ་ཚབ་ལ་བསྐོ་དགོས་ཡོད་ལ་གོ། ཨ། གདན་ས་དང་དེ་ཚོ་གི་ཕྱོགས་ག་བཤད་ཀྱི། འོ་ད་ག་རེ་ཡིན་ནམ་ན་ང་ཚོ་ལ་ཕྱག་དབང་གནང་མཁན་ཅིག་མ་བྱུང་ན་བློ་ཁྱོན་ནས་བདེ་གི་མི་འདུག་ཟེར་སྐད་ཆ་དེ་འདྲ་བཤད་ཀྱི་འདུག་ཨ། ད་དེས་ག་རེ་བཤད་ཀྱི་ཡོད་རེད་ཟེར་ན། ཡིན་གཅིག་གི་རྒྱལ་ཚབ་བླ་སྤྲུལ་ཞིག་དགོས་ཀྱི་འདུག་ཟེར་གི་སྐད་ཆ་དེ་འདྲ། ད་དེ་བྱུང་བ་ཡིན་པ་སོང་ཙང་ད་དེ་འདྲས་ཀྱི་གནས་ཚུལ་ཐོག་ལ། མཐའ་མ་དེ། མང་མོས་ལ་ཤོར་རྗེས་རྒྱལ་ཚབ་དེ་སུ་སླེབས་རེད་ཟེར་ན། སྤྲུལ་སྐུ་ཞིག་སླེབས་འདུག་དེ་ནས་བྱས་རྗེས་ད་སྐབས་དེ་དུས་དགའ་ལྡན་ཁྲི་ཟུར་དང་ཕུར་ཡོངས་འཛིན་ཕུར་ལྕོག་སྤྲུལ་སྐུ་དང་ཨ་ནི་རྭ་སྒྲེང་རིན་པོ་ཆེ་དེ་ཚོ་གསུམ་ཨ་ནི་ག་རེ་ཟེར་ན་འོས་གཞི་སླེབས་འདུག་ཟེར་གཏན་འཁེལ་རྗེས་མཐའ་མ་དེ་རྒྱལ་ཚབ་དེ་རྭ་སྒྲེང་རིན་པོ་ཆེ་ག་རེ་ཟེར་ན་ཐོན་རེད་བ་འོས་ཐོན་བྱུང་རེད་རྭ་སྒྲེང་རིན་པོ་ཆེ་འོས་ཐོན་བྱུང་རེད་ཡིན་ན་རྭ་སྒྲེང་རིན་པོ་ཆེ་སྐབས་དེ་དུས་དགུང་ལོ་ཉི་ཤུ་རྩ་གསུམ་རེ་ཅིག་མ་གཏོགས་མ་རེད་ཨ་ནི་སྲིད་བློན་གླང་མདུན་ཡིན་ན་དགུང་ལོ་ཉི་ཤུ་རྩ་ལྔ་རྩ་དྲུག་ཅིག་མ་གཏོགས་མ་རེད་སྟབས་མེད་དུས་སྐབས་སུ་རྒྱལ་ཚབ་དེ་དང་སྲིད་བློན་དེ་གཉིས

སྟོབས་དེ་མེད་དུས་སྐབས་སུ་འོག་གི་དེ་ཚོ་གིས་ཁོ་ཚོ་ཁ་ལོ་བསྒྱུར་ཡས་ལ་རྔམ་སེམས་སུ་ན་འདྲ་ཁ་ལོས་ཁོ་ཚོ་ལ་འཇོན་ཐང་མེད་པ་ཧ་གོ་རྗེས་ད་ཀུན་འཕེལ་ལགས་དང་ཨ་ནི་ལུང་ཤར་དང་ཁྲི་སྨོན་དེ་ཚོ་འོ་ད་རང་བཞིན་གྱི་གལ་སྲིད་རྒྱལ་ཚབ་དང་སྲིད་བློན་དེ་གཉིས་ཏག་ཏག་ཅིག་ཡོད་ན་ཨ་ནི་འོག་ཏུ་ཞེ་དྲག་ལངས་ཐུབ་ཀྱི་མ་རེད་བ། རེད་རེད་རེད། ཁོ་གཉིས་གཉིས་ཆར་ལོ་ལོ་ཆུང་ཆུང་ཆགས་རྗེས་ད་ཟིང་ཆ་ཡས་དེ་འགོ་ཚུགས་ཀྱི་འདུག་ག། དེ་ཟིང་ཆ་ཡས་འགོ་ཚུགས་རྗེས་ད། ད་ཅི་ང་ཚོས་གོང་དུ་ཞུས་པ་ནང་ལུང་ཤར་རྡོ་རྗེ་ཚེ་རྒྱལ་གྱིས་སྐུ་ཞབས་དེ་ཚོ་གདན་ས་ཁག་དང་མཉམ་འབྲེལ་བྱས་རྗེས་ད་རྒྱལ་བ་རིན་པོ་ཆེ་ད་ག་རེ་ཟེར་ན་ཡིན་ཡས་དེ་གླང་མདུན་དང་ཀུན་འཕེལ་ལགས་མཉམ་འབྲེལ་བྱས་ན་ལུང་ཤར་དཀའ་ངལ་འཕྲད་ཀྱི་རེད་བསམ་གྱི་ཡོད་རེད། དེ་འཕྲད་ཀྱི་རེད་བསམ་བསམ་གྱི་སྐབས་སུ། ཀུན་འཕེལ་ལགས་ཡས་དེ་རྩིས་བྱེད་ཀྱི་འཆར་གཞི་དེ་བཏིང་ནས་འདུག་སྐབས་སུ་ད་ལུང་ཤར་གྱིས་འཆར་གཞི་ག་རེ་བཏིང་ལ་ཟེར་ན། ང་ཚོས་རྒྱལ་བ་རིན་པོ་ཆེ་ཧོབ་སྟེ་སྐབས་སུ་སྐུ་མྱ་ངན་ལས་འདས་ཤག་ད་དེ་འདྲ་མྱ་ངན་ལས་འདས་ཡས་དེ་ག་འདྲས་བྱས་རེད་ང་ཚོ་ལ་བརྟན་བཞུགས་ཕུལ་ཡས་ཀྱང་བྱུང་མ་སོང་འགྱོད་པ་ཞེ་པོ་ཅིག་རེད་ངས་གནས་ཚུལ་དེ་ཚོ་ཧ་གོ་བ་ཁྱོན་ནས་མེད་དུས་ཧོབ་སྟེ་ཁ་ལ་དེ་འདྲ་གློ་བུར་ཐོལ་བྱུང་ལ་དེ་འདྲའི་ག་འདྲས་རེད་བས་སེ་སེ་འབྲས་ཀྱི་སྐུ་ཞབས་དེ་ཚོ་ལ་ད་ད་དེ་འདྲ་རྒྱལ་བ་རིན་པོ་ཆེ་དེ་འདྲ་ག་འདྲས་ཟེར་གྲོངས་རེད་ཟེར་ཅིག་ང་ཚོས་ད

སེ་འབྲས་ཀྱི་སྐུ་ཞབས་དེ་ཚོ་གིས་ག་རེ་ལབ་རེད་ཟེར་ན་ཨ་ནི་ང་ཚོས་བས་དེ་དེ་ནང་ལ་འཐུས་མི་གསར་པ་མི་གསར་དེ་འདྲ་ཁོས་འདོན་དགོས་ཡོད་འཐུས་མི་གསར་པ་ཟེར་ན་ག་ནི་ང་ཚོ་ཡ་དེ་ཚོས་གནས་ཚུལ་དེ་ཚོ་ཐག་གཅོད་དེ་ལེམ་དེ་ང་ཚོ་ཡ་ཡོང་དགོས་ཡོད་ཟེར་བྱས་རྗེས་བོད་ལྗོངས་ཚོགས་འདུ་གི་འཐུས་མི་ནང་ལ་ངོ་མ་བྱས་ན་མཁན་པོ་གི་འཐུས་མི་མོད་མཁན་འཐུས་ལབ་མཁན་མ་གཏོགས་ཡོད་ས་མ་རེད་ད་དེ་ནས་བྱས་རྗེས་ང་ཚོས་གི་གདན་སའི་འཐུས་མི་ལབ་མཁན་ཅིག་ན་ཆགས་རེད་གདན་འཐུས་ལབ་མཁན་རེད་ད་དེ་ནས་བྱས་རྗེས་ད་བོད་ལྗོངས་ཚོགས་འདུ་ནང་ལ་བར་སྐབས་ཅིག་ནས་སེ་འབྲས་ཀྱི་ཤུགས་ཞེ་པོ་ཁྱེར་གྱི་སྐུ་ཞབས་ཀྱི་ཤུགས་ཞེ་པོ་ཁྱེར་ཆོས་བརྒྱུད་མི་སྣའི་ཤུགས་ཞེ་པོ་ཁྱེར་རེད་ད་ཨ་ནི་བོད་ལྗོངས་ཚོགས་འདུ་ཆེན་མོ་ལབ་མཁན་དེ་གནད་དོན་ཚང་མ་བོད་ཀྱི་ཆབ་སྲིད་ཀྱི་གལ་ཆེའི་གནད་དོན་ཚང་མ་ཐག་གཅོད་མཁན་དེ་རེད་བ། ད་དེ་ཐག་ཆོད་དུས་སྐབས་སུ་དེ་ནས་བོད་ལྗོངས་ཚོགས་འདུ་དེ་ག་རེར་འཚོག་རེད་ཟེར་ན་རྒྱལ་བ་རིན་པོ་ཆེ་སྐུ་མྱ་ངན་ལས་ག་འདྲ་ཞིག་འདས་རེད་ཟེར་དེ་ཐོག་ལ་འཚོག་གི་བ་རོ། འཚོག་ཡོང་དུས་སྐབས་སུ་ལམ་སང་ད་ཚོགས་འདུའི་ནང་ལ་ཁོ་ཚོའི་གྲ་སྒྲིག་ཡོད་བ་སོང་ཙང་ད་གནད་དོན་དེའི་ཐོག་ལ་སུས་འབྲེལ་བ་འདུག་ཟེར་ན་ཨང་དང་པོ་དེ་སྐུ་བཅར་འབྲེལ་བ་འདུག་ཟེར་ན་སྐུ་བཅར་སྐད་བཏང།

ཞབས་ཕྱི་ཡག་པོ་མ་ཞུས་བས་ཀྱི་ཉེར་ལེན་དང་ད་རྒྱ་བོར་མི་བྱེད་མདོར་བསྡུས་ནས་བཤད་ན་ཧ་ཅང་དོགས་གཞི་འོག་ལ་མྱ་ངན་ལས་འདས་རེད་ཟེར་གྱི་དེ་འདྲས་ཀྱི་ཉེས་པ་ལ་ཅིག་བཀལ་རྗེས་སྐུ་བཅར་འཛིན་བཟུང་བྱས་རྗེས་ད་དེ་བྱེད་དགོས་བའི་དམིགས་ཡུལ་གཙོ་བོ་དེ་ག་རེ་ཟེར་ན་ལུང་ཤར་གྱིས་སྲིད་ཇུས་བཏོན་རྗེས་སྐུ་བཅར་དེ་མེད་པ་བཟོ་དགོས་བ་རེད་སྐུ་བཅར་དེ་མེད་པ་མ་བཟོས་ན་གླང་མདུན་དང་གཉིས་པོ་འཆམ་པོ་ཡོད་པ་སོང་ཙང་དེའི་ལྟས་མུ་མཐུད་ཅིག་ཡང་སྲིད་བློས་ལེན་རོགས་ལུང་གླས་ན་ལུང་ཤར་ཁོ་རང་འགྱངས་གི་རེད་བསམ་གི་ཡོད་རོ། འོ་དེ་བྱས་ཅིག་མཐའ་མ་དེ་སྐུ་བཅར་ཐུབ་བསྟན་ཀུན་འཕེལ་ལགས་དེ་ཨ་ནི་མ། དེ་མོ་ལ་དང་པོ་དེ་ཅིག་ཕེབས་ཏེ་ཅིག་རྩིས་ལུས་བཅད་ཨ་ནི་དེ་ནི་དེ་མོ་གིས་ད་མེ་གཞིས་ཀ་སི་ཁོ་ར་དེ་ཅིག་ཁོངས་གཏོགས་ཡིན་པ་མ་ཀོང་པོ་ལ་རྒྱང་འབུད་བཏང་ཅིག་མཐའ་མ་དེ་སྐུ་བཅར་ཐུབ་བསྟན་ཀུན་འཕེལ་ལགས་ཀོང་པོ་ལ་རྒྱང་འབུད་བཏང་ད་སྐུ་བཅར་གྱིས་ག་ཟེར་ན་པའི་དེ་གནས་དབྱུང་མ་བཏང་ཚེ་གོང་ལ་སྐུ་བཅར་གྱི་རྒྱབ་རྟེན་གཙོ་བོ་དེ་གྲོང་དྲག་དམག་སྒར་ལབ་མཁན་དེ་རེད། གྲོང་དྲག་དམག་སྒར་ལབ་མཁན་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་བཅུ་སོ་གཅིག་སོ་གཉིས་དེ་ཚོ་ལ་སྐུ་བཅར་གྱིས་ད་དབང་ཤུགས་ཆེན་པོ་ཞེ་པོ་ཡོད་དུས་སྐབས་སུ་སྐུ་བཅར་གྱིས་ཁོ་རང་གིས་ད་ཆེད་མངགས་ཁོ་རང་བས་ཏེ་སྐུ་དྲག་གི་བུ་རྒྱུད་དང་གྲོང་པ་དྲག་ག་ཟེར་ན་ད་ལྟས་ཚེ་མི་དྲག་དེ་ཚོ་ལབ་དགོས་རེད་མི་དྲག་དེ་ཚོའི་བུ་རྒྱུད་ཚང་མ་སྐོང་བྱས་དམག་ཁག་ཅིག་བརྒྱབ་རེད་ཧ་ལམ་དམག་མི་ཉིས་སྟོང་ཅིག་སུམ་སྟོང་ཅིག་ཡོད་ས་རེད་དེ་འདི་ལ་ད་ནི་བས་ཏེ་དམག་ཆས་དེ་ཚོ་དང་གོ་ལག་དེ་ཚོ་ཚང་མ་རྒྱ་གར་ནས་དབོར་བྱས་དམིགས་བསལ་ཞེ་བོ་ཅིག་བྱས་རྗེས། ད་ལབ་ཡ་དེ་ག་ལབ་དགོས་རེད་ཟེར་ན་སྐུ་བཅར་ཁོ་རང་གི་ཆབ་སྲིད་ཀྱི་རྒྱབ་ལྗོངས་རེད་བཤད་དགོས་རེད་ག་ཟེར་ན་དཀའ་ངལ་ལ་འཕྲད་བ་ཡིན་ན། གྲོང་དྲག་དེ་སྐུ་བཅར་གྱི་རྒྱབ་ལ་མ་ལངས་ཡའི་ཆེད་དུ་ལུང་ཤར་གྱིས་སྐབས་དེ་དུས་གྲོང་དྲག་གི་ནང་ལ་ཡང། བོད་གཞུང་གི་དམག་མི་ནང་ལ་ཅིག་ག་ཟེར་ན་སྐུ་སྲུང་དམག་དཔོན་ཅིག་ལུང་ཤར་ཕྱོགས་གཏོགས་རེད། ལུང་ཤར་གྱི་བུ་རེད། བྱས་ཙང་དེ་འདྲའི་ལུས་ཅིག་ཡར་མར་བྱས་རྗེས་གྲོང་དྲག་ནང་ལ་ག་རེ་ཟེར་ན་དཀྲུགས་ཤིང་ལུས་རྒྱབ་ཅིག་ཡར་མར་བྱས་རྗེས་གྲོང་དྲག་དམག་སྒར་ལབ་མཁན་དེ་འཐོར་རེད་ད་དེ་གཏོར་མཁན་དེ་ལུང་ཤར་གྱིས་དཀྲུགས་ཤིང་རྒྱབ་ཤག་ལབ་དགོས་པ་ད་གཅིག་བྱེད་ན་ཡིན་ཡང་ཆོག་གི་རེད་དེ་འཐོར་བ་ཡིན་ན་སྐུ་བཅར་ལ་རྒྱབ་རྟེན་སུ་འདུག་ཟེར་རྩ་བ་ཉིད་ནས་ཡོད་མ་རེད་བ་རྒྱབ་རྟེན་ས་ལུ་ཅི་འོ་འདུག་སེ་བྱས་རྗེས་སྐུ་བཅར་ཕམ་ཉེས་བཏང་ཡ་དང་རྒྱལ་བ་གི་རྒྱལ་ཚབ་ལ་ཨ་ནི་སུ་བསྐོས་ག་བསྐོས་ག་མ་ཡིན་ཟེར་དེའི་དོན་ནི་རྩེ་རེ་འདུག་སེ་འགོ་ཚུགས་རེད་ད་དེ་ནས་བྱས་རྗེས་རིམ་པས་ཀྱིས་དེ་ནི་མར་ག་ཟེར་ན་གཅིག་ནས་གཅིག་བཅོམ་གིན་བཅོམ་གིན་བཅོམ་གིན་མར་རྡིབ་གིན་རྡིབ་གིན་ཡོང་བའི་ལུས་ཤིག་གནས་བབ་དེ་ཆགས་བསྡད་པ་རེད་སྣང་བ་ལ།
ལགས་སོ། བྱས་ཙང། དེའི་ཐོག་ནས་ད་ད་ལྟ་གོང་ལ་རོབ་ཙམ་ཅིག་ངོ་སྤྲོད་གནང་སོང་ནི་སྐུ་བཅར། ཡང་ཀོང་པོ་ཁུལ་ལ་རྒྱང་འབུད་བཏང་གནང་བ་གསུངས་ཀྱི་དེ་ག་ནང་བཞིན་སྐབས་དེ་དུས་ཀྱི་སྨན་པ་དང་གནས་ཆུང་སོགས་ལ་ཉེས་པ་ཕོག་པའི་སྐོར་ལ་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་ཅིག་གནང་བཞག། སྙིང་པོར་བཟླས།

ཁ་གཏད་དང་པོ་ལུགས་འདི། ཀུན་འཕེལ་ལགས་རེད་བ་ཀུན་འཕེལ་ལགས་ད། ཏག་ཏག་ཕུད་ཐུག་རོལ་བ། ད་ལུང་ཤར་གྱི་ཁ་གཏད་གཉིས་པ་ཟེར་ན་འདྲ་ལུང་ཤར་ཁོ་རང་ད་སྐབས་དེ་དུས་མཚན་སྙན་ད་ཆེན་པོ་ཡིན་པ་སོང་ཙང་ད་དེ་ལ་བསམ་བློ་གཏོང་ས་ཟེར་ན་འདྲ་གནད་དོན་ལུགས་གཉིས་རེད་གཅིག། ལུང་ཤར་ཁོ་རང་ཆབ་སྲིད་ལ་རྔམ་གི་ཡོད་རེད་དབང་ཆ་རྩེ་མོ་དེ་སྲིད་མེད་ལ་རྔམ་གི་ཡོད་རེད་ཟེར་གི་ག་རེ་ཟེར་ན་འདྲ་ངོས་འཛིན་བྱེད་ལུགས་གཅིག་ཡོད་རེད་གཅིག་ལུང་ཤར་གྱིས་ད་དེ་འདྲའི་གནས་ཚུལ་གྱི་ཆབ་སྲིད་ཀྱི་ལམ་ལུགས་དེ་འགྱུར་བ་གཅིག་མ་བཏང་ན་ཡོང་ཨེ་མི་འདུག་ཟེར་གྱི་ངེས་པར་དུ་འགྱུར་བ་གཏང་དགོས་ཀྱི་འདུག་ཟེར་གྱི་གཅིག་བསམ་ཚུལ་ཡོད་རེད་ཟེར་གྱི་གཅིག་རེད་དེ་འདྲ་ཡིན་པའི་སྐབས་སུ་གང་ཇི་ལྟར་སྐྱིད་ཀྱི་བསམ་ཚུལ་དེ་ག་རེ་ཡིན་ན་ཆོག་གི་འདུག་ཡིན་པ་ཡིན་ན་ད་ལུང་ཤར་གྱི་མདུན་ལ་ཡོད་རྒྱུ་དཀའ་ངལ་དེ་ག་རེ་རེད་ཟེར་ན་བཀའ་ཤག་དེ་ད་ཤུགས་ཆེན་པོ་ཞིག་ཡོད་རེད་བ་ག་རེ་ཟེར་ན་རྒྱལ་བ་རིན་པོ་ཆེ་ལ་མེད་པ་ན་ཆབ་སྲིད་ཀྱི་དབང་ཆ་ཇི་སྙེད་བསགས་མོད་བཀའ་ཤག་དེ་ཆགས་འགྲོ་གི་རེད་བ། ག་ཟེར་ན་རྒྱལ་ཚབ་དང་སྲིད་བློན་གཉིས་ཆ་ལོ་ལོ་ཆུང་ཆུང་རེད་ནུས་པ་ཁྱོན་ནས་ཡོད་མ་རེད་དུས་སྐབས་དུས་སྐབས་སུ། ད་སུ་ནུས་པ་ཆེ་ཤོས་ཆགས་དགོས་རེད་ཟེར་ན་བཀའ་ཤག་ནུས་པ་ཆེན་པོ་ཆགས་འགྲོ་གི་རེད་འགན་ཁོ་རང་ཡོད་རེད་བཀའ་ཤག་ལ་དངོས་ཡོད་ཀྱི་འགན་ཡང་ཡོད་རེད་བ། བཀའ་ཤག་ལ་དངོས་ཡོད་ཀྱི་འགན་ཡོད་རེད་དེའི་ནང་ནས་ཨ་ནི་བཀའ་བློན་དེ་སུ་རེད་ཟེར་ན་ནུས་པ་ཆེ་ཤོས་དེ་ཁྲི་སྨོན་ནོར་བུ་དབང་རྒྱལ་རེད། བྱས་ཙང་བཀའ་བློན་ཁྲི་སྨོན་ནོར་བུ་དབང་རྒྱལ་ཡོད་དུས་སྐབས་སུ། ད་ཁྲི་སྨོན་དང་ལུང་ཤར་གཉིས་གཅིག་ནས་འཁོན་འཛིང་ཤུགས་ཆེན་པོ་ཡོད་ས་རེད་རྒྱུ་མཚན་ག་རེ་ཟེར་ན་རྒྱལ་བ་རིན་པོ་ཆེ་འཚོ་ཞིང་བཞུགས་དུས་སྐབས་སུ། ཁྲི་སྨོན་དང་བཀའ་བློན་གྱི་བཀའ་ཤག་ནང་ལ་རྒྱག་རེས་ཤོར་བའི་སྐོར་དོགས་ཡོད་རེད་དཔེར་བཤད་ན་ཁྲི་སྨོན་དང། བཀའ་བློན་བླ་མ་དགེ་འདུན་ཆོས་དར་ཟེར་མཁན་ཞིག་སྐབས་དེ་དུས་བཀའ་བློན་བླ་མ་ཡིན་རྒྱུ་ཀུན་བདེ་གླིང་གི་ད་ཁོང་ལོ་ཞིག་རེད་དོ་བཀའ་བློན་བླ་མ་དགེ་འདུན་ཆོས་དར་གཉིས་ཁོ་རང་གཉིས་རྩེད་ཤོར་རེད་ཟེར་བ། རྩེད་ཤོར་རྗེས་རྒྱག་རེས་ལོས་ཀྱི་སྐད་ཆེན་པོ་ཞིག་ནས་ཤོར་རྗེས་ཞབས་འདྲེན་ལུས་ཤུགས་ཆེན་པོ་ཞིག་བྱུང་ཡོད་ཟེར་གང་བྱས།

ཟེར་གྱིས། ལུང་ཤར་གྱིས་རྒྱལ་བ་རིན་པོ་ཆེ་ལ་ཡང་གསང་སྙན་ཞིག་ཕུལ་རེད་བ། གསང་སྙན་འདི་སུའི་ལག་ལ་ཡོད་པ་ཐེབས་ཡོད་རེད་ཟེར་ན་རྗེས་ལ་ཀུན་འཕེལ་ལགས་ཀྱི་ལག་ལ་ཐེབས་ཡོད་རེད་བྱས་ཙང། ལུང་ཤར་གྱིས་ཐོག་མ་ཀུན་འཕེལ་ལགས་འཇམ་པོ་བྱས་ནས་བཏུ་འོས་བའི་ཞིག་ཡིག་ཆ་དེ་ཚོ་ད་རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་རེད་ཡིག་ཆ་དེ་མ་སྤྲད་བས་ན་དེ་ཅུང་མ་གྱར་བ་ཡིན་ན་རྒྱལ་བ་རིན་པོ་ཆེའི་མཚན་ཤས་འགྲོ་གི་རེད་མཚན་ཤས་འགྲོ་གི་རེད་ཟེར་ན། ལུང་ཤར་ཁོ་རང་གིས་དེ་ཚོ་ལ་བཅོས་ལུས་མང་པོ་རྒྱག་ཡོད་རེད་བ།

ལུང་ཤར་ངོས་ནས་ཅིག་སྡུག་པོ་ཞིག་བཏང་ན་ཕེག་དེ་ལ་ཅིག་རྟའི་ལུས་ཤིག་དགོས་རེད་གོ་མ་སྣའི་ལུས་ཤིག་དགོས་རེད། བྱས་ཙང། དེ་དགོས་དུས་སྐབས་སུ་ཐ་མ་དེ་ཡི་གེ་དེ་ཁྲི་སྨོན་དེ་ཚོའི་ལག་ལ་ཐེབས་ཡིན་ན་ཅིག་ཡིན་ས་རེད། བྱས་ཙང། དེ་ཐེབས་དུས་སྐབས་སུ་དཔེར་བཤད་ན་ལུང་ཤར་ཁྲིམས་ཐག་གཅོད་དུས་སྐབས་སུ་རྒྱལ་བ་རིན་པོ་ཆེ་ལ་མི་ཞུ་ཞུ་མི་དགོས་པ་མང་པོ་ཞུས་ཤག་ཟེར་གི་སྐད་ཆ་དེ་འདྲ་ཡོད་ད་ཞུ་མི་དགོས་པ་མང་པོ་ཞུས་ཤག་ཟེར་ཏེ་བཀའ་བློན་རྒྱག་རེས་རྒྱག་གི་འདུག་ཟེར་གི་སྐོར་རྡོ་རྩིས་སུ་ལ་བཤད་ཀྱི་འདུག་ཨ། དེ་འདྲ་བྱས་རྗེས་གཞི་རྩའི་གི་ཁྲི་སྨོན་དང་ལུང་ཤར་གཉིས་བར་ལ་འགལ་ཟླ་ཞིག་བྱས་རྗེས་ད་གང་ཅི་ཁྲི་སྨོན་བཀའ་བློན་བསྡད་པ་ཡིན་ན་ལུང་ཤར་ལ་དཀའ་ངལ་གཅིག་འཕྲད་ཀྱི་ཡོད་རེད། དཀའ་ངལ་དེ་ག་རེ་འཕྲད་ཀྱི་ཡོད་ཟེར་ན་གཅིག་ནས་སོ་སོའི་གི་དབང་ཆ་དང་འབྲེལ་བའི་ཐོག་ལ་དཀའ་ངལ་འཕྲད་དགོས་ཀྱི་རེད་དེ་གཉིས་ནས་ལུང་ཤར་དེ་ཆབ་སྲིད་བཅོས་བསྒྱུར་བྱེད་འདོད་ཅིག་ཡོད་བ་ཡིན་ན་ཨ་ནི་ག་རེ་ཟེར་ན་བོད་ཀྱི་ལེགས་བཅོས་ཅིག་གཏང་འདོད་ཡོད་ན་ཁྲི་སྨོན་གྱི་འོག་ནས་ལེགས་བཅོས་གཏང་ཡས་ཟེར་དེ་དཀའ་ལས་ཁག་པོ་ཁྲི་སྨོན་དེ་ཡང་རྙིང་ཞེན་ཆེན་པོ་ཞེ་པོ་རེད་བ་སོགས་ཆབ་སྲིད་ཀྱི་ལངས་ཕྱོགས་དང་ལྟ་སྟངས་འཛིན་སྟངས་ལས། དེ་འདྲ་ཡིན་དུས་སྐབས་སུ་ལུང་ཤར་གྱིས་ད་ཁྲི་སྨོན་ནི་མེད་པ་བཟོ་ཡ་ཡིན་པ་ན་རེ་བོད་པའི་ཀྱི་ཆབ་སྲིད་ཁོ་རང་འགྱུར་བ་ཞིག་གཏང་དགོས་ཀྱི་ཡོད་ན་རེ་གང་བྱས་ད་སོ་སོ་སྒེར་ལ་ཡིན་པ་ཡོད་ན་རེ་སྤྱི་ཚོགས་ཁྱོན་ཡོངས་ལ་བལྟས་ཅིག་ལྷག་བསམ་བྱས་ཅིག་དུས་བསྟུན་འགྱུར་བ་གཏང་དགོས་ཀྱི་ཡོད་ན་གང་བྱས་ཁྲི་སྨོན་བསྡད་པ་ཡིན་ན་ཏག་ཏག་འགྲིག་གི་ཡོད་མ་རེད་དེ་བྱེད་དུས་སྐབས་སུ་ད་རྩིས་པ་ལུང་ཤར་གྱིས་སྐྱིད་ཕྱོགས་ཀུན་འདུས་ལབ་མཁན་ཅིག་བཙུགས་རྗེས་ད་བཀའ་ཤག་གི་ནང་ལ་འགྱུར་བ་གཏོང་དགོས་ཡ་དང་བོད་ཀྱི་དཔེ་བཞག་ན་སྐྱིད་ཕྱོགས་ཀུན་འདུས་ལབ་མཁན་ལ་སྒྲིག་གཞི་དོན་ཚན་ལུགས་ག་ལ་གང་འཚམ་ཅིག་ཡོད་རེད་ད་གཅིག་ག་རེ་བཤད་ཡོད་རེད་ཟེར་ན་རྫོང་གཞིས་དེ་ཚོ་ལ་མར་འགྲོ་དུས་སྐབས་སུ་སོ་སོས་ཀྱི་དང་པོ་སྔོན་མ་ཡིན་ན་ང་ཚོས་མང་ཆེ་མི་དམངས་གི་གོ་སྒྲིག་བྱེད་དགོས་འདུག་ཨ་དེ་བྱེད་རྒྱུ་མི་འདུག། མར་སོ་སོས་ཀྱི་ལུང་པ་ཚང་མ་ལ་སྤྱི་ཁང་རྒྱབ། ཨ་ནི་སོ་སོས་ཀྱི་སྐུ་དྲག་དེ་ཚོ་ལ་སོ་སོས་ཀྱི་རྟ་ཉོས། རྟ་ཉོ་མ་ཐུབ་མཁན་དེ་ཚོ་ལ་གཞུང་གི་དཔེ་བཞག་ན་གང་བྱེད། མི་མང་གི་རྩ་ནས་དེ་རྟའུ་བཏང་མི་དགོས་བ། སྔོན་མ་ཡིན་ན་མང་པོ་ཞིག་རྟའུ་བཏང་གི་ཡོད་རྟའུ་ལམ་ཡིག་བཏང་གི་ཡོད་ར་དེ་བཏང་ན་ཡག་པོ་མི་འདུག་ག་རེ་ཟེར་ན་རྟའུ་དགོས་ཀྱི་མེད་ན་མང་པོ་དགོས་ཀྱི་འདུག་ལབ་མཁན་དེར་ལམ་ཡིག་ལབ་མཁན་དེ་རེ་སྤྲད་རྗེས། གཞུང་དོན་ཕྱེད་ཀ་དང་སྒེར་དོན་ཕྱེད་ཀ་ཚོ་དེ་འདྲ་རྩིས་བཞིན་འགྲོ་གི་འདུག་ཨ། འོ་ད་དེ་བྱས་ན་མི་མང་ལ་བརྡབ་གསིག་ཞེ་པོ་ཡོང་གི་འདུག་ཨ་ནི་མ་ཡིན་ཏེ་མི་མང་མར་ཞབས་སྐོར་ལ་འགྲོ་དུས་སྐབས་སུ་གྲོང་གསེབ་ཡིན་ན་རེ་དེ་ཚོ་མར་ཞབས་སྐོར་འགྲོ་དུས་སྐབས་སུ

གསུམ་ནས་བཀའ་ཤག་འདི་ལ་ནི་ག་ཟེར་ན་ལོ་དུས་བྱས་རྗེས་གསོལ་གྱིས་ལོ་གསུམ་གསུམ་ནས་ཨ་ནི་ག་ཟེར་ན་འགྱུར་བ་བཏང་ཡ་དང་གི་འཕོ་འགྱུར་འགྲོ་དགོས་ཡ་དང་འཕོ་འགྱུར་འགྲོ་དུས་སྐབས་སུ་ད་ལྟ་ཨ་ནི་གཞུང་ཞབས་ཚང་མ་ལོག་གི་འོས་བླུག་དགོས་ཡ་གི་སྐད་ཆ་དེ་འདྲ་བཤད་གི་ཡོད་རེད་བྱས་ཙང་ད་དེ་བྱས་པ་ཡིན་ན་དཔེ་བཞག་ན་ང་ཚོའི་བཀའ་བློན་ཁ་ཤས་དེ་ཤ་ནི་ཟ་སྒོ་ཆེན་པོ་འདུག་ཟེར་ཁྲི་སྨོན་ནོར་བུ་དབང་རྒྱལ་དེ་ཚོ་དཔེ་ལ་བཞག་ཡོད་ས་རེད་པ། ད་དེ་བྱས་དུས་སྐབས་སུ་སྐབས་དེ་དུས་ཀྱི་གྲོས་ཁོངས་ཀྱི་ནང་ལ་སུ་ཡོད་རེད་ཟེར་ན་ཀ་ཤོད་ཆོས་རྒྱལ་ཉི་མ་ཡོད་རེད་ཀ་ཤོད་པ་བྱས་ཙང་ཀ་ཤོད་པས་ཀྱི་ཌ་མ་མགོ་གཉིས་ལུགས་བྱས་རྗེས་གཅིག་ནས་སྐྱིད་ཕྱོགས་ཀུན་འདུས་ལབ་མཁན་གྱི་ཚོགས་པ་ད་དེ་སྐྱིད་ཕྱོགས་ཀུན་འདུས་ལབ་མཁན་དེ། ནང་དོན་རྡོག་རྡོག་དེ་རེད་ཡིན་ན་ཕྱི་ལོགས་ལ་ཁོ་ཚོས་ཐོག་མ་དེ་མི་དེ་ཚོ་སྐོང་དུས་ཁོ་ཚོ་ག་རེ་སྐོང་ཡོད་རེད་ཟེར་ན་བསྟན་པ་རྒྱས་ཤིང་འགྲོ་བ་བདེ་བ་ཟེར་བཞིན་ཡོད་རེད་བསྟན་པ་སངས་རྒྱས་ཀྱི་བསྟན་པ་རྒྱས་པ་དང་ཨ་ནི་བོད་མི་མང་བདེ་བོ་ཡོང་བ་ཡི་ཆེད་དུ། ད་དེ་བསྟན་པ་རྒྱས་པ་དང་འགྲོ་བ་བདེ་དགོས་ན་གཙོ་ཆེ་ཤོས་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་དགོངས་རྫོགས་མཆོད་འབུལ་དེ་ཡག་པོ་ཞེ་པོ་ཅིག་སྒྲུབ་ཅིག་སྐུ་ཕྲེང་བཅུ་བཞི་པ་དེ་མགྱོགས་ན་མྱུར་དུ་འཁྲུལ་མེད་འཁྲུངས་ཡས་ཐོག་ལ་ང་ཚོས་ཞབས་རིམ་སྒྲུབ་དགོས་འདུག། ད་དེའི་ཆེད་དུ་ང་ཚོས་ཀྱི་ཨ་ནི་གཞུང་རྩེ་ཤོད་ཀྱི་དྲུང་འཁོར་གཙོས་ཀྱི་ལས་ཀ་ག་རེ་བྱེད་དགོས་འདུག་དགེ་བ་ག་རེ་བསགས་དགོས་འདུག་དེ་གྲོས་བསྡུར་བྱེད་ག་ཤོག་ཐོག་མ་ཚུར་འགུག་དུས་སྐབས་སུ་འདུག་སྐུ་འོས་མི་མང་དེ་ཚོ་ནི་དོན་དེ་ལ་རིམ་པས་རིམ་པས་དེ་ནང་བས་དེ།

གསང་བརྡ་བརྒྱབ་པ་ཡིན་པ་སོང་ཙང་ཁྲི་སྨོན་ལམ་སང་ཨ་ནི་རྦད་དེ་འབྲས་སྤུངས་ལ་ཕར་ཕེབས། སྲིད་བློན་དང་རྒྱལ་ཚབ་ལ་སྙན་སེང་ཞུས་རྗེས་ད་ལུང་ཤར་གྱིས་རྦད་དེ་ཁྲི་སྨོན་གསོད་རྩིས་བྱེད་ཀྱི་འཆར་གཞི་དེ་འདྲ་འདུག་ཟེར་གཅིག་བྱས་ན་ཀ་ཤོད་པས་ཀྱི་ཨར་རྒྱབ་ཡིན་ས་རེད་གཅིག་བྱས་ན་ཁྲི་སྨོན་ཁོ་རང་གི་དེ་འདྲས་ཀྱི་ཅིག་ཞེད་སྣང་ལུགས་ཆེན་པོ་བྱས་བཀུག་རྗེས་ཨ་ནི་གནས་ཚུལ་ཆེན་པོ་བཟོས་པ་ཅིག་ཡིན་གྱི་རེད་བྱས་ཙང་དེ་འདྲས་བྱས་རྗེས་སྐྱིད་ཕྱོགས་ཀུན་འདུས་ཀྱི་ལུང་ཤར་དེ་ད་ཐ་མ་དེ་འཛིན་བཟུང་བྱེད་ཀྱི་ཁོ་ཚོས་གྲ་སྒྲིག་བྱས་རྗེས་ཨ་ནི་ལུང་ཤར་ཡར་པོ་ཏ་ལ་ལ་ཡར་སྐྲ་གུག་ན་ར་བ་ཀྱི་ཚོགས་འདུ་ལ་ཤོག་ཟེར་ཞིང་ལུང་ཤར་ཚོགས་འདུ་ལ་ཤོག་ཟེར་ཏེ་ག་རེ་ཟེར་ན་ཁོ་ཚོས་ཀྱི་སྙན་ཞུ་ཡར་སྤྲད་པ་ཡིན་པ་སོང་ཙང་དེའི་ཀྱི་ཐོག་ལ་ཅིག་ད་གནས་ཚུལ་བཟང་པོ་ཅིག་རེད་བསམ་ཅིང་འགྲོ་དུས་སྐབས་སུ་དོན་ངོ་མ་ཐོག་གསང་བའི་ཐོག་ནས། འཛིན་བཟུང་བྱས་ཀྱི་འཆར་གཞི་བཏིང་རྗེས་མཐའ་མ་དེ་ལུང་ཤར་འཛིན་བཟུང་བྱས་རྗེས་ད་ཉེས་པ་ཁག་ཅིག་དམར་པོའི་ལམ་ལུགས་སྤེལ་གྱི་འདུག་ཟེར་དང་བཀའ་བློན་གསོད་རྩིས་བྱེད་ཀྱི་འདུག་ཟེར་གི་དེ་འདྲའི་ཉེས་པ་བཀལ་རྗེས་མཐའ་མ་དེ་ལུང་ཤར་གྱི་མིག་གཉིས་ལྟོས་ཞར་བཟོས་འདུག་བྱས་རྗེས་ལུང་ཤར་གྱི་གོ་སྒྲིག་པའི་སྐྱིད་ཕྱོགས་ཀུན་འདུས་ལགས་ཉིད་དེ་འདི་འདྲ་ཞིག་ཆགས་བསྡད་འདུག།

ཁབ་དེ་མི་གང་ག་དང་འགྲོགས་རོགས་ཞིབ་བྱུང་བ་རེད། ད་ལུང་ཤར་གྱིས་འདི་ཅི་གནང་གི་ཡོད་རེད་དབུ་ཁྲིད་པས་ཨ་ནེ་གསང་བའི་ཚོགས་འདུ་རོབ་ཅིག་ཚོགས་གི་ཡོད་རེད་ཚོགས་འདུ་ཚོགས་གི་ཡོད་པ་དེ་གཞུང་ཞབས་གཞོན་པ་ཚོ་གཅིག་ནས་གཅིག་གཅིག་བརྒྱུད་ལན་ཡོང་དགོས་རེད་ད། པས། ཁྱེད་རང་ཚོ་ཚོགས་འདུ་མ་བྱས་ན་རྗེས་མ་རྗེས་ལུས་ཐེབས་ཡོང་ང། བི་ཁའི་ཚོགས་འདུ་ཚོགས་དགོས་རེད་ད་ད་ཚོགས་འདུ་ག་རེ་རེད་ཟེར་དྲིས་པའི་སྒང་ལ་སྐྱིད་ཕྱོགས་ཀུན་མཐུན་གྱི་ཚོགས་འདུ་རེད་ཟེར་གོ་རེད་སྐྱིད་པའི་ཕྱོགས་ལ་ཚང་མས་ཀུན་ཏུ་མཐུན་པ་བྱས། སྐྱིད་ཕྱོགས་ཀུན་མཐུན་ཚོགས་འདུ་དེའི་མིང་ལ། ད་འདི་འདྲས་ཀི་ཨ་ནེ་ཚོགས་འདུ་ཅིག་ཚོགས་གི་ཡོད་རེད།

ད། འདིའི་ནང་ལོགས་ལ། ཚོགས་འདུའི། ནང་ལོགས་འོག་སྦུག་འདི་ནང་དེ། མི་མང་པོ་མེད་པ་འདྲ། མི་བདུན་བརྒྱད་ཅིག་མ་གཏོགས་མེད་པ་འདྲ། འདིའི་ཁོངས་ལ། ཀ་ཤོད་པ་ཡོད་པ་འདྲ། བྱས་ཙང་ཀ་ཤོད་པས་ནང་ལོགས་ཀྱི་སྙིང་དོན་རབ་ཏུ་ཧ་གོ་གི་ཡོད་རེད། འདིའི་གནས་ཚུལ་དེ་ཨ་ནི། ཁྲི་སྨོན་ལ་ཞུས་ཡོད་རེད། ད་དེའི་སྒང་ལ་ཁྲི་སྨོན་ཚོ་ཤུགས་ཆེན་པོ་ཡོད་རེད། རྭ་སྒྲེང་ནི་རྒྱལ་པོ་གནང་འགྲོ་རབ་ཀྱི་རེད། ཁྲི་སྨོན་དང་དྲུང་ཆེན་མོ་ཆོས་བདག་ལགས། དྲུང་ཆེན་མོ་ཆོས་དར་ལགས་ཟེར་མཁན་འདི་རེད་ག་སོ་རེད་འདི་ཚང། འདི་ན་བཀའ་བློན་བླ་མ་རེད་བཀའ་བློན་བླ་མ་ཆོས་དར་ཁོ་གཉིས་ནི་ད་ཤུགས་ཆེ་རབ་ཀྱི་རེད་བྱས་ཙང་ད། ནང་དོན་སུས་ཟེར་ཡ་ཁོང་ཚོ་བསད་ཡག་གི་གྲ་སྒྲིག་ཡོད་རེད་ཟེར་ཡོད་ན་མེད་ན་ནི་ཡིག་ཆ་མཐོང་མ་མྱོང་ང་ཚོས་རྩ་ནས་མཐོང་མ་མྱོང་དེ་ཕྱི་ལ་ཟེར་གི་ཡོད་རེད་ནང་དོན་བསད་ཡག་གི་གྲ་སྒྲིག་བྱས་པ་རེད།

ཚེ་དབང་རབ་བརྟན་རྩེ་དྲུང་བསྟན་པ་འཇམ་དབྱངས་ད་ཁོང་ཚོ་བཞི་ལ་བཀའ་ཞིབ་བསྐོ་གཞག་གནང་རེད་བཀའ་ཞིབ་བསྐོ་གཞག་གནང་ནས་ཨ་ནི་ཁོང་ཚོས་བརྩད་གཅོད་བྱས་པའི་སྒང་ལ་ཨ་ནི་ཁོང་ཚོས་ཡིག་ཆ་དེ་ཚུར་ལེན་བརྩད་གཅོད་བྱས་པའི་སྒང་ལ། བཟོས་རྗེས་ཆབ་སྲིད་ལུང་ཤར་ཅན་གྱི་རིགས་སོགས་ནས་ལེན་རྒྱུ། ནང་གན་ཡོད་ཚུལ་ཞུས་པ་ལྟར་ཡིག་ཆ་ཁག་དང་བྱེད་གཏེ་རྣམས་ཨ་རུ་བདེ་འདུན་རྒྱས་པ་ཟེར་ད་དེ་འདྲའི་རབ་ཀྱི་ཡིག་ཆ་ཅིག་ཐོན་པ་མེད་འགྲོ་ཐོན་རྗེས་ཇེ་མང་ད། ལུང་ཤར་ལ་ཉེས་པ་དེ་ནས་མིག་འདོན་ཉེས་པ་ཕོག་པ་རེད། ལུང་ཤར་ལ། མིག་འདོན། ཨ་ནི། གཞན་པ། ད་དེའི་སྐབས་དུ་དེ་དུས་སུ་དམར་པོའི་ལས་ལུགས་བྱས་པ་རེད་ཟེར་བ་རེད་ཁ་བཏགས་གནང་རོགས་གྲོལ། པའི་རྒྱལ་བ་རིན་པོ་ཆེ། པའི་ཞལ་ཆེམས་ནང་ལས་དམར་པོའི་ལས་ལུགས་ཕྱི་ནང་གང་ནས་ལྷགས་པར་མ་ངེས་པའི་སུ་ཅན་དུ་འདུག་འདི་འདྲའི་སོང་ཙང་ད་ལུང་ཤར་གྱི་ལས་ཀ་དེ་དམར་པོའི་ལས་ལུགས་རེད་ཟེར་མཁན་རབ་ཅིག་ཁ་བཏགས་ཅན་དོན་དག་ཡེ་ཡིན། ཨ་ནི། ལུང་ཤར་དེ་འདྲས་སུ་ཕམ་ཉེས་བྱུང་པ་རེད། ད་དེ་ནས་གཞུག་ལ་ཁོང་ཚོའི། ནང་གི་གན་རྒྱའི་ཁོངས་ལ་ཡོད་པའི་མི་དེ་གས་དེ། ལྕང་ཅན་གུང་ཟུར། སྐུ་གསུང་རབ་བོན་ཆ་བ་སྲས། སྐུ་སྲུང་རུ་དཔོན་ཆ་པ་སྲས་ནི་ལུང་ཤར་སྲས་རེད་དེ། གཤེར་དཔང་རྒྱལ་མཁར་ནང་པ། ཤོད་དྲུང་བྲག་སྟོན་པ། ཤོད་དྲུང་སྨན་རི་བ། རྩེ་དྲུང་ལས་ཚན་སྐྱིད་སྟོད་པ། ཕྱག་དཔེ་དོ་དམ་ཐུབ་བསྟན། དགེ་ལེགས། ཞབས་ཟུར་ཡུལ་ལྷ་བ་བསྟན་པ་ཚེ་དབང། བ་དང་ཁོང་ཚོ་དེ་གའི་དེ། ནང་གི་གྲོས་ཁོངས་ནང་ལ་ཡོད་མཁན་དེ་གའི་དེ་ཁོང་ཚོ་དེ་གའི་ཁྱོན་ཨང་ཁོང་ཚོ་དེ་གའི་དེ། རྒྱང་འབུད་བཏང་བ་རེད་ད། གཞུང་གི། ཚང་མ་རྒན་པའི་ཡིན་པ་ཡོད་འདྲ་ཅིག་བཏང་ནས། འོ་ད་དགོངས་འཆར་འདི་ཞིག་རལ་བྱུང་བ་རེད། འདི་ན་ཆོས་དྲུང་བཀའ་ཆུང་གསན་བྱས་ཡོད་བསམ་གྱི་འདི་ན་ལ་མི་འདུག་ད་འདི་རེད། འདི་འདྲ་བྱས་པ་རེད་ད་ང་ཚོས་འདུག་སེ་བལྟས་པའི་སྒང་ལ། ལུང་ཤར་གྱི་དམར་པོའི་ལས་ལུགས་རང་ད་ཨ་ཡིན། ལོ་མང་པོ་ཕྱིན་རྗེས་ལ་ང་རང་ཚོས་བསམ་བློ་བཏང་དུས། ལུང་ཤར་འདི་སྔན་མ་འདི། ཨེང་ལན་ལ་གཏོང་ནའང་རྒྱ་གར་ནང་ལ་འགྲོ་བཞུད་བྱས་ནས་ཕྱིའི་རྒྱལ་ཁབ་ཀྱི་འགྲོ་སྟངས་འདི་ཁོང་མཐོང་ཡོད་རེད། མཐོང་ཙང་བྱས་ཙང་ད་བཅོས་བསྒྱུར་གྱི་ཏན་ཏན་བསམ་བློ་ཞིག་བཏང་ཡིན་མི་འདྲ་ག་སོང་རེད་གཞུང་ཞབས་ཀྱི་ནང་ལ་ད་དབང་ཆ་དེ་རེད་དབང་ཆ་གཟིམ་ཆང་དང་ཡང་མེད་དེ་གཟིམ་མེད་ཅེས་འདི་དཔེ་མཉམ་སྙོམས་ཡོང་ཡག་གི་བསམ་བློ་ཅིག་འདི་ལྟར་ཏན་ཏན་ཡིན་མི་འདྲ་མ་གཏོགས་ཅིག་དཔེ་གཞུང་མགོ་རྟིང་སློག་ཡག་གི་འདི་རང་ནས་ཡོད་མེད་གང་ཤེས། བསམ་བློ་འདི་འདྲ་རྒྱ་ཆེན་པོ་བཏང་ཨ་ཡོད་ད་འདི་ང་རའི་བསམ་འཆར་རེད་ད་ཡང་ང་འདི་འདྲའི་བསམ་བློ་འཁོར་གྱི་འདུག་བྱས་ཙང་ད

སྟོབས་ལགས་ཀྱིས་ད་སྐབས་དེ་དུས་ཀྱི་ལོ་རྒྱུས་ཀྱི་གནས་ཚུལ་ལ་ཞིབ་འཇུག་གནང་པའི་བརྒྱུད་རིམ་ནང་ལོགས་ལ་ཡང་ཁྱེད་རང་གི་ངོས་འཛིན་གསར་པ་ར་ཅིག་ཡང་ག་རེ་ཅིག་བྱུང་གནང་ཡོད་ན། རེད་ད། ང་རང་གིས་སྔོན་མ་ཆ་བཞག་ན་ལས་ལུང་ཤར་དེ་མི་དཔེ་དེ་ང་རྒྱལ་ཚ་བོ་དང་དེ་འདྲ་ཞེ་བོ་ཅིག་འདུག་ཨ་བསམ་བསམ་ལེ་གི་ཅིག་ཨེ། ཐོག་མའི་གི་ངའི་གི་ད། ལོ་མང་པོའི་གོང་ལ་ང་རང་ཐོག་མའི་གི་ད་ལོ་རྒྱུས་ཀྱི་ལས་དང་པོ་ལ་ཞུགས་དུས་སུ་བལྟས་ལུས་ཀྱི་ཚོར་ཡོང་གི་ཡོད། ད་ཅིག་རྗེས་ལ་བསམ་བློ་ཡག་པོ་དང་ཡག་མ་དཔྱད་གཞི་ཡིག་ཆ་ལ་འདུས་སུ་མང་པོ་ཞིག་བལྟས་ཡོང་དུས་སྐབས་སུ་ལུང་ཤར་དེ་གཞི་རྩའི་མི་ང་རྒྱལ་ཚ་བོ་དང་ཕྲག་དོག་ཚ་བོ་འདི་འདྲས་ཅིག་ཡིན་ཟེར་ཏེ་ཡིན་ནའང་ཁོ་རང་གི་ཀུན་སློང་ཟེར་ན་འདྲ་དེ་གཙོ་བོ་དེ་ཨང་དང་པོ་གཅིག་ག་རེ་ཟེར་ན་བོད་གཞུང་ཞིག་ཡོད་རེད་པ།

པཱ་ར་དུ་རུ་ཆོས་སྡེ་བླ་བྲང་དང་དགོན་སྡེ་ཁག་དང། ཨ་ནི་ག་རེ་ཟེར་ན་སྒེར་པ་སྐུ་དྲག་དེ་ཚོ་ཕྱུག་པོ་ཞེ་བོ་ཆགས་མི་སེར་དེ་ཁྲལ་དང་འུ་ལག་ནང་ནས་དཔེ་དེ་མ་ནི་རྒྱུག་མ་ཚར་དེ་གནས་བབ་འདི་འདྲ་ཞིག་དུས་སྐབས་སུ་ད་ལུང་ཤར་གྱིས་འབབ་ཞིབ་ལ་ནི་དེ་ཅི་འགན་འཁྱེར་ར་འབབ་ཞིབ་ཟེར་དུས་སྐབས་སུ་ཡོང་འབབ་ཞིབ་བཤེར་བྱས་དེ་རེད་ང་ཚོས་གི་ས་མི་ཞིབ་འཇུག་བྱས་རྗེས་ཨ་ནི་དེ་ཡི་གི་ག་རེ་ག་རེ་ཟེར་ན་ཆོས་སྡེ་བླ་བྲང་དང་སྒེར་པ་སྐུ་དྲག་དེ་ཚོ་ལ་ཁྲལ་དེ་ཁོ་ཚོས་གི་སྦུག་ཉར་བྱེད་ཀྱི་ཡོད་པ་རེད་དཔེ་བཤད་པ་ན་ང་ཚོ་ལ income ད income ཡོང་འབབ་ལབ་ཀྱི་རེད་ཡོང་འབབ་ལོས་ཀྱི་དཔེ་བཤད་ན་ལོ་གཅིག་ལ་འབུམ་བརྒྱ་ཐམ་པ་ཡོང་གི་ཡོད་ན་ཁོ་ཚོས་ཀྱི་འབུམ་ཉི་ཤུ་རྩ་ལྔ་མིན་ཚོ་མེད་འབུམ་བརྒྱ་ཐམ་པ་ཡོང་སའི་གི་དཔེ་དེ་ཅིག་ཡོང་ཁུངས་ཀྱི་ས་ཆ་ཅིག་ཡོད་རེད་དེ་ཚོ་ཚང་མ་སྦས་བྱས་སྦུག་འདྲེན་བྱེད་ཀྱི་ཡོད་རེད་ང་ཚོས་ཐ་སྙད་རང་ལ་འོ་དེ་འདྲ་ཡོད་དུས་སྐབས་སུ་ལུང་ཤར་དེ་ཚང་མ་ལ་ཞིབ་འཇུག་ཞེ་བོ་བྱས་རྗེས་ལུང་ཤར་ཁོ་རང་གིས་དུས་ཡུན་དེའི་སྐབས་སུ་མཐོ་རིམ་གྱི་མི་སྣ་མང་པོ་ཅིག་ལ་མ་དགའ་བ་བཟོས་ཚར་ཡོད་རེད་ག་རེ་ཟེར་ན་དཔེ་བྱས་ན་རྡོ་རིང་ཟེར་མཁན་ལ་སོགས་པ་དང་དེ་ཚོ་མང་པོ་ཅིག་ལ་དེ་ག་ནང་བཞིན་ཆོས་སྡེ་བླ་བྲང་མང་པོ་ཅིག་ལ་མ་དགའ་བ་བཟོས་ཚར་དཔེ་བྱས་ན་དཔེ་མཚོན་ཡག་ཤོས་དེ་བཀྲ་ཤིས་ལྷུན་པོ་རེད་བྱས་ཙང་དེ་ཚོ་ལ་མ་དགའ་ག་རེ་བཟོས་རེད་ཟེར་ན་གཞུང་གི་ཆེད་དུ་རང་རེད་དངོས་གནས་བྱས་ན་ལུང་ཤར་ཁོ་རང་གི་ཆེད་དུ་མ་རེད། དེ་ཚང་མ་གཞུང་གི་ཆེད་དུ་བྱས་རྗེས་རྦད་དེ་ལུང་བར་སྐབས་གཅིག་ལ་བོད་གཞུང་གི་བཀར་ཁང་ཚང་མ་བཀར་ཁང་ཟེར་དུས་སྒོས་སུ་ས་གནས་ག་ལ་ཡོད་པའི་ང་ཚོའི་འབྲུ་མཛོད་ཡོད་ར་འབྲུ་མཛོད་ཁང་ཚང་མ་ལོ་ཅིག་གང་བ་དེ་འདྲ་བྱུང་འདུག་ད་དེ་ཚང་མ་གཞུང་གི་ཆེད་དུ་ཡིན་ན་ལ་ལུང་ཤར་ལ་དགྲ་མང་པོ་ཞེ་པོ་ཆགས་དེ་རེད་བ། ད་དེ་ག་ནང་བཞིན་གྱི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་ཚར་བ་དང་ལུང་ཤར་གྱིས་གཅིག་ནས་ཨིན་ཇི་ལ་དོགས་ཟོན་བྱེད་དགོས་ར་ཨིན་ཇི་དེ་ཚོ་ལུང་ཤར་ལ་ཁྱོན་ནས་དགའ་གི་མ་རེད། གཉིས་ནས་རྒྱ་ནག་ལ་དོགས་ཟོན་བྱེད་དགོས་ར་རྒྱ་ནག་དེ་ཚོ་ལུང་ཤར་ལ་ཁྱོན་ནས་དགའ་གི་མ་རེད། དེའི་ཆེད་དུ་སྒོས་སུ་ལུང་ཤར་གྱིས་དེ་ལྟར་སྐྱིད་ཕྱོགས་ཀུན་མཐུན་ཚུགས་ཀྱི་མཐའ་མ་དེ་ཁྲི་སྨོན་ནོར་བུ་དབང་རྒྱལ་མེད་པ་བཟོས་བྱས་ང་ཚོའི་བཀའ་ཤག་དེ་ལོ་དུས་རྒྱས་བཅད་བྱེད་དགོས་རེད་ཟེར་དེའི་བསམ་བློ་དེ་ཚོ་དངོས་གནས་དྲང་གནས་ཀྱི། ལུང་ཤར་ཁོ་རང་གིས་འགོ་མ་ཁྲིད་པ་ཡིན་ན་གནས་ཚུལ་དེ་ཚོ་ཤེས་མཁན་དང་གནས་ཚུལ་དེ་ཚོ་ལ་ཚོར་བ་སླེབས་མཁན་ཡོད་མ་རེད་ད་དེ་འདྲ་བྱེད་པ་ལ་ཁོ་རང་ཡ་འགོ་ཁྲིད་དེ་སླེབས་དགོས་ཀྱི་ཡོད་རེད་བ་དེ་འདྲས་བྱེད་དུས་སྒོས་སུ་ལུང་ཤ

བཅུ་གསུམ་པ་ནི་རྒྱ་གར་ནས་བོད་ལ་ཚུར་ཡང་ཞབས་སོར་འཁོད་པའི་རྗེས་ལ་ཡིན་པའི་ན་བསྒྱུར་བཅོས་མང་པོ་ཅིག་གནང་ཡོད་རེད་ལ་དམིགས་བསལ་བོད་ཀྱི་ད་དྲག་པོའི་སྟོབས་ཤུགས་དེ་ཚོ་ནི་འཐུས་སྒོ་ཚང་རུ་བཏང་གནང་ཡ་ད་དེ་འདྲས་མང་པོ་ཅིག་གནང་ཡོད་རེད་ཡིན་ནའི་ལས་ཡང་སྐབས་དེ་དུས་ཀྱི་ད་གཤམ་འོག་གི་དབང་ཆ་ནི་འཐབ་རྩོད་ཞུས་ན་རེད་དེའི་རྣོ་ངར་ཅིག་ཡོད་བསྡད་པ་དང

དེ་ནས་བྱས་བྱས་ཕ་འཇམ་པའི་བྱས་བྱས་ད་ནང་གི་ཀར་ཀྲ་མ་ཞིག་བ་ལ་བྱུང་ཅིག་ད་མ་ནས་ཡར་རྒྱ་མི་མ་ནས་ཡར་ཡོང་གི་རེད་ཨིན་ཇི་དེ་ནས་ཕར་ཡོང་གི་རེད་དེ་ཚོ་ཁྲེལ་ལས་ཨན་ཁ་ཤས་ཀྱིས་བཀག་དགོས་རེད་ལབ་ཁ་ཤས་ཀྱིས་བཀག་དགོས་མ་རེད་ཟེར་ནས་གཅིག་འོག་གཅིག་ཏུ་མ་བསྡུས་བ་ཟེར་ན་འདྲ་བསམ་པ་ནང་མ་འདུས་པ་དེ་རྒྱལ་བ་རིན་པོ་ཆེ་ཡོད་ན་རྒྱལ་བ་རིན་པོ་ཆེས་བཀའ་ག་རེ་གནང་རྒྱུ་དེ་རེད་བ་དེ་ལ་རེད་རེད་གཅིག་རེད།
གྱེན་ལྡོག་ཞུ་ས་ད་ག་ཐག་ཐག་ཆོད་དེ་ག་རང་རེད

བོད་ནང་ལ་རྒྱ་མི་གི་དོན་གཅོད་ལབ་མཁན་དེ་ཡོད་མ་རེད་བ། དེ་ག་ནང་བཞིན་གྱི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཕྱི་ལོ་བཅུ་གསུམ་ནས་སུམ་ཅུ་སོ་གསུམ་བར་དབྱིན་ཇིའི་དོན་གཅོད་ལབ་མཁན་དེ་འདྲ་ཡོད་མ་རེད་བ། ད་རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་ཚར་བ་དང་ལམ་སང་མ་ནས་རྒྱ་ནག་གོ་མིན་ཏང་གི་དོན་གཅོད་སླེབས་རེད། ད་ཁ་དགོངས་རྫོགས་མཆོད་འབུལ་ལ་ཡིན་ཟེར་ཁ་གཡོག་ཚར་མ་བཟོས་དོན་ངོ་མའི་གྲ་སྒྲིག་བྱས་དང་དམིགས་ཡུལ་ཚང་མ་ལོ་སྔོན་མའི་གི་མན་ཇུའི་དུས་སྐབས་དང་དེའི་གི་གནས་བབ་དེ་བསྐྱར་གསོ་བྱེད་དགོས་ཆེད་དུ་དང། ད་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་བོད་རང་བཙན་དངོས་གསལ་པོ་ཐོན་རྒྱུ་དེ་སླར་ཡང་རྒྱ་ནག་གི་འོག་ལ་ཡིན་པའི་གི་ཚུལ་ཤུགས་རྐྱེན། བློ་འགུག་བྱེད་ཀྱི་དམིགས་ཡུལ་དེ་ག་རང་ཁོ་ཚོས་གི་བཅངས་བྱས་ཡོང་འདུག་བ། ད་དེ་ཚོ་ལོ། ང་ཚོས་ཁྱོན་ནས་ཧ་གོ་གི་ཡོད་མ་རེད། མ་ཤེས་ནས་ཡོད་ཙང་དགོངས་རྫོགས་མཆོད་འབུལ་རེད་དགོངས་རྫོགས་མཆོད་འབུལ་བྱེད་མཁན་ན་ཆོས་དབུས་ཤོད་ག་རེ་ཟེར་ན་ཆོས་ཆོས་ཕྱོགས་ཀྱི་བྱ་བ་བྱེད་མཁན་བཀག་ན་འགྲིག་གི་མ་རེད་ཟེར་གི་ང་ཚོས་གི་ད་དེ་འདྲས་གི་བཤད་བྱེད་དུས་སེམས་པའི་གི་ཉམས་ཆག་ཤུགས་རྒྱོབས་ཤོག་འགྲོ་ཡོད་ར་ལགས། ཨ་འདི་ག་ནང་བཞིན་གྱི་དུས་སྐབས་དེའི་སྐབས་སུ་ད་རྒྱལ་བ་རིན་པོ་ཆེ་སྐུ་མྱ་ངན་ལས་འདས་པ་དེ་ལ་བསམ་ཡུལ་ལས་འདས་པ་ཟེར་ན་འདྲ་དེ་འདྲས་ཀྱི་གནས་སྟངས་ལོ་ཅིག་ཆགས་བསྡད་ཡོད་ར་ག་རེ་ཟེར་ན་ཧོབ་སྟེ་ཁ་ལ་ཅིག་སྐུ་སྙུང་གཞི་གི་གནས་ཚུལ་ཞེ་དྲག་ཞེ་དྲག་ཧ་མ་གོ་བའི་ངང་ནས་བཀའ་ཤག་དང་ད་མི་མང་གི་ད་ཡིན་ད་ཡིན་ལྷག་པར་དུ་དགོན་སྡེ་གྲྭ་ཚང་འདི་ཚང་མ་ལོག་གི་ཞེ་དྲག་གི་སྐུ་སྙུང་གི་ཡོད་ར་སྙུང་གི་ཡོད་ར་ཟེར་གི་དེ་འདྲས་ཞིག་གོ་ལ་ཐོས་ལ་ཙམ་མ་གཏོགས་པས་འདི་སྙུང་ཡུན་དེ་རྒྱུན་རིང་པོ་ཞིག་མ་རེད་བ་ཉི་མ་སྔ་དྲོ་དྲུག་བདུན་ཅིག་ལས་མེ་དུད་སྒོ་སུ་ད་དེ་འདྲས་ཧོབ་དེ་ཁ་ལ་ཡིན་པ་སོང་ཙང་མི་ཚང་མ་ལ་ད་ཡིད་མ་ཆེས་པ་ཟེར་ན་འགྱོད་པ་ཟེར་ན་འདྲ་དེ་འདྲས་ཀྱི་ཅིག་ཚོར་ཤུགས་ལོ་ཆེན་པོ་ཞེ་བོ་ཆེ་བ་དེ་འདྲས་ཀྱི་གནས་ཚུལ་རྐྱེན་པས་ད་རྒྱལ་བ་རིན་པོ་ཆེ་གི་ཨ་ནི་དགོངས་རྫོགས་མཆོད་འབུལ་སྒྲུབ་ཡས་དེའི་ཐོག་ལ་སྐབས་དེ་དུས་ཀྱི་གཙོ་ཆེ་ཤོས་དེ་སྲིད་བློན་གླང་མདུན་ཀུན་དགའ་དབང་ཕྱུག་བཅས་ཨ་ནི་བཀའ་ཤག་གི་ཐུགས་འགན་བཞེས་ཤིང་རྒྱལ་ཁྱབ་རྫོང་གཞིས་ཁག་ལ་གཅིག་ནས། མྱ་ངན་དང་ནམ་རྒྱུན་ང་ཚོས་དྲིལ་བསྒྲགས་བྱེད་ཡོད་ཆོག་ར་གནས་ཚུལ་དེ་མ་ཁྱབ་བསྒྲགས་བྱེད་ཡས་དང་ཨ་དེ་ག་ནང་བཞིན་གྱི་མཉམ་དུ་ཨ་ནི་དགོངས་རྫོགས་མཆོད་འབུལ་བྱེད་དང་ལྷ་སའི་ར་ད་རུ་བཞི་གི་ནང་ལར་དེ་ག་ནང་བཞིན་གདན་ས་ཁག་གི་ནང་ལར་དེ་ཚང་མ་དགོངས་རྫོགས་མཆོད་འབུལ་བྱེད་དང་ཨ་དེ་ག་ནང་བཞིན་གྱི་ང་ཚོས་གི་གཞུང་འབྲེལ་རང་གི་དགོངས་རྫོགས་མཆོད་འབུལ་བྱེད་དེ་ཚོ་གྲ་རྒྱས་པོ་ཞེ་བོ་ཅིག་གནང་བ་མི་ཚད་ཨ་ད་གཙོ་ཆེ་ཤོས་དེ་ང་ཚོས་གི་རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་ཚར་བའི་རྗེས་ལ་ད་སྲོལ་རྒྱུན་གྱི་ཡོངས་གྲགས་གི་འགྲོ་སྟངས་ལ་གནད་དོན་ཆེན་པོ། གསུམ་གྱི་ཐོག་ལ་ག་རེ་ཟེར་ན་ད་བསམ་བློ་བཏང་ཟེར་ན་འདྲ་ཐུགས་འགན་བཞེས་དགོས་པ་ཟེར་ན་འདྲ་གྲ་སྒྲིག་བྱེད་དགོས་ཟེར་ན་འདྲ་ལས་ཀ་བྱེད་ཡོད་དགོས་ཡོད་དེ་གནད་དོན་གསུམ་ཅིག་རེད་བ་གཅིག་དེ་ག་རེ་ཟེར་ན་རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་པ་ཡིན་པ་སོང་ཙང་སྐབས་དང་འཕྲལ་དེ་ག་རང་ལ་ནི་དགོངས་རྫོགས་མཆོད་འབུལ་རྒྱ་ཆེན་པོ་གནང་ཡ་དང་ཨ་ནི་གཉིས་པ་དེ་ད་དེ་དང་འབྲེལ་གྱི་ཨ་ནི་གདུང་རྟེན་གསར་བཞེངས་གནང་ཡ་བྱས། ཨ་ནི་གསུམ་པ་དེ་ད། སླད་ཕྱིན་གྱི་དེ་ཡང་སྲིད་རྩད་འཚོལ་བྱེད་ཀྱི་ཡིན། ལས་ཀ་དེ་ཚོ་གྲ་སྒྲིག་བྱེད་འདི་ཚོ་གསུམ་དེ་ད་སྤྱིར་བཏང་གི་འདུག་རྒྱལ་བ་ན་རིམ་སྐུ་མྱ་ངན་ལས་འདས་ཚར་བའི་རྗེས་དེ་ག་རང་ལ་དེ་ལ་ནི་ད་ལས་དོན་སྒྲུབ་དགོས་ཀྱི་གནས་ཚུལ་གལ་ཆེན་པོ་གསུམ་ཅིག་ཆགས་བསྡད་རོགས་འདི་གི་བྱས་དུས་སྒོས་སུ་རྒྱལ་བ་རིན་པོ་ཆེ་གི་དགོངས་རྫོགས་མཆོད་འབུལ་བྱེད་དེ་ག་ནང་བཞིན་གྱི་གསེར་གདུང་བཞེངས་དེ་ག་ནང་བཞིན་གྱི་ད་སླད་ཕྱིན་གྱི་ཡང་སྲིད་དང་འབྲེལ་བའི་གནད་དོན་ཐོག་ལ་གྲ་སྒྲིག་བྱེད་ཀྱི་དེ་ཚོ་ཚགས་ཚུད་པོ་ལ་ཞེ་བོ་ཅིག་གནང་འདུག་ད་དེ་ཚོ་བྱས་ད་གནང་དང་དགོས་དང་དགོས་ཀྱི་རེད་བ། རེད་གནང་རྗེས་དཔེར་བཤད་ན་གསེར་གདུང་བཞེངས་ཡ་ལ་ཆ་བཞག་ན་ཐོག་མའི་ཆར་ལ་བཀའ་བློན་བླ་མ་དགེ་འདུན་ཆོས་དར་ཞུས་ཉེ་བྱས་ཡོད་རེད་ཨུ་ལྷན་གྱི་ཁོང་རང་བྱས་ཤག་དེའི་རྗེས་ལ་ནི་སྐུ་དགེ་འདུན་ཆོས་དར་ལགས་གཤེགས་རྗེས་ཨ་ནི་བཀའ་བློན་ཁྲི་སྨོན་རང་གིས་ཅིག་ཐུགས་འགན་ལ་བཞེས་ཤག་བྱས་ཙང་ད་བཀའ་བློན་ཁྲི་སྨོན་དེ་སྐབས་དེ་དུས་ཀྱི་བཀའ་བློན་ནང་ནས་ད་མཚན་སྙན་གྲགས་དང་ད་རླབས་ཆེ་ཤོས་དང་ཤུགས་ཆེ་ཤོས་དེ་ཡིན་ད་རེད། དེ་བྱས་ན་ཁོང་རང་རང་གི་དམིགས་བསལ་གྱི་ཐུགས་འགན་ལ་བཞེས་དེའི་སྒོས་སུ་ཁོ་གནད་འགག་གལ་ཆེན་པོ་བརྩིས་པའི་སྐད་ཆ་ཅིག་ག་ཟེར་ན་ཚོད་འཛུགས་ལོས་ཤིག། ལོང། དེའི་སྐོར་གྱི་གནས་ཚུལ་འདི་གའི་སྙིང་སྟོབས་ལགས་ཀྱིས་ང་ཚོ་ཡང་ལེ་ཚན་རྗེས་མའི་ནང་ལོགས་ལ་མུ་མཐུད་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་ད་ལྟ་ཡང་ང་ཚོ་དུས་ཚོད་ཀྱི་རྐྱེན་པས་ནི་དེ་རིང་གི་ལེ་ཚན་འདི་ལྟར་ངོ་སྤྲོད་ཞུ་མཚམས་དེ་ག་བཞག་གི་ཡིན་སྟོབས་ལགས་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཐུགས་རྗེ་ཆེ་ན་རོགས་ལ།